ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉེར་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་གཉིས་པའི་ཚེས་བརྒྱད་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱི་སྙན་སྒྲོན་ཞུ་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ཧྥེ་རི་ཁའི་ཀོང་ལོ་རྒྱལ་ཁབ་ནང་བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པ་མི་གྲངས་བཅུ་ལ་ལྗགས་ལུང་དང་མཇལ་ཁ་བསྩལ་གནང་བསྩལ་བའི་སྐོར་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
ཡང་ལ་དྭགས་ས་གནས་སུ་བོད་ཀྱི་ལོ་སར་སྲུང་བརྩི་ཞུ་ཕྱོགས་དེ་དེ་སྔ་དང་ད་ལྟའི་བར་ཁྱད་པར་གྱི་ཐད་ས་གནས་ཡུལ་མིར་བཅར་འདྲི་ཞུས་པ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཕྱི་ཚེས་དྲུག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་མཚམས་ལས་བརྒལ་ཏེ་བཙན་བྱོལ་བོད་མིའི་ཐོག་དྲག་གནོན་བྱེད་ཀྱི་ཡོད་པའི་སྙན་ཐོ་ཞིག་འདོན་སྤེལ་གནང་བའི་སྐོར་འབྲེལ་ཡོད་མི་སྣར་གནས་འདྲི་ཞུས་པ་ཞིག་དང། དེ་ནས Google། འཚོལ་བཤེར་མཉེན་ཆས་ནས Computer ནང་ཡིག་ཆ་གང་རུང་ཞིག་གི་འདྲ་བཤུས Computer དེ་ལས་ལོགས་སུ་ཉར་ཚགས་བྱ་ས Cache ཞེས་པའི་ཁྱད་ཆོས་དེ་མེད་པ་བཟོས་པ་དེའི་ཐད་ལ་བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་འགན་འཛིན་བློ་བཟང་རྒྱ་མཚོ་སྲིད་ཐར་ལགས་སུ་གིས་གསུངས་པ་ཞིག་དང།
མཇུག་ཏུ་མི་རབས་གསར་པའི་ལེ་ཚན་ནང་ཨོ་སི་ཀྲོ་ལི་ཡའི་བོད་སྐད་སྡེ་ཚན་གྱི་འགན་འཁུར་བ་སངས་རྒྱས་ལགས་སུ་བོད་སྐད་རླུང་འཕྲིན་སྡེ་ཚན་ཆེད་འཛུགས་བྱས་པའི་རྒྱབ་ལྗོངས་དང་ལས་རིམ་དེ་བཞིན་རྒྱང་སྲིང་གི་ནང་དོན་བཅས་ཀྱི་སྐོར་གནས་འདྲིའི་ཕྱོགས་བསྒྲིགས་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨ་མི་རི་ཀའི་རྒྱལ་ས Washington ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་ཧྥེ་རི་ཁའི་ཀོང་ལོ་རྒྱལ་ཁབ་ནང་གི་བོད་བརྒྱུད་ནང་བསྟན་པའི་རྗེས་འཇུག་པ་མི་གྲངས་བཅུ་ལ་ལྗགས་ལུང་དང་མཇལ་ཁ་བསྩལ་གནང་མཛད་འདུག་བཞུགས་སྒར་རྡ་རམ་ས་ལ་ནས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ལོ་རྒྱུས་ཀྱི་ཐོག་ནས་ནང་པའི་ཆོས་ཀྱི་རྗེས་འཇུག་པ་ཧ་ཅང་དཀོན་པོ་ཡིན་པ་གི་གླིང་ཆེན་ཨ་ཧྥེ་རི་ཁ་གི་ནང་དུ། ཉེ་རབས་ནས་བཟུང་འཕགས་པ་གནས་བརྟན་པ་གི་ཆོས་བརྒྱུད་དང་རྒྱ་ནག་གི་ནང་བསྟན་སོགས་གང་འཚམ་དར་བཞིན་པ་དང་མཚུངས་སུ། བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པའང་གང་འཚམ་འབྱུང་གི་ཡོད་པ་ལས། ཨ་ཧྥེ་རི་ཁ་གི་ཁོང་གོ་རྒྱལ་ཁབ་ཀྱི་ནང་དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དང། ཏཱ་ཡི་སི་ཏུ་རིན་པོ་ཆེ་མཆོག་གི་རྗེས་འཇུག་སློབ་མ་དེ་ཨ་ཀོང་རིན་པོ་ཆེ་གི་ཆོས་ཚོགས་ནས་ཡིན་པ། བོད་བརྒྱུད་ནང་ཆོས་ཉམས་ལེན་གནང་མཁན་གི་ཁོང་གོ་རྒྱལ་ཁབ་ཀྱི་ནང་གི་མི་སྐྱ་ཕོ་མོ་བཅུ་ཐམ་པར། སྤྱི་ཟླ་གཉིས་པ་གི་ཚེས་པ་བདུན་གྱི་ཉི་མ་བོད་མི་གི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་མཇལ་ཁ་གནང་སྟེ། སྤྱན་རས་གཟིགས་ད་རྗེ་བཙུན་འཇམ་པའི་དབྱངས། སྐྱབས་འགྲོ་གི་ལྗགས་ལུང་བཅས་སྩལ་ཡོད་པ་ད། ཨ་ཧྥེ་རི་ཁ་གི་མི་རིགས་མི་སྐྱ་ཕོ་མོ་བཅུ་བོ་དེ་གི་འགོ་ཁྲིད། སྐུ་ཞབས་ཧྥ་རན་སི་སི་ཁ་བི་ཝེ་ལགས་ནས། གོང་ས་མཆོག་ནི་ཁོང་ཚོའི་ཆོས་དད་དམ་གནང་ས་གི་བོད་བརྒྱུད་ནང་པ་ཡོངས་ཀྱི་དབུ་ཁྲིད་ཡིན་པས། ཁོང་ལ་མཇལ་ནས་བསམ་བརྗོད་ལས་འདས་པ་གི་དགའ་ཚོར་བྱུང་བ་འགྲེལ་བརྗོད་གནང་གི་འདུག།

མོ་རང་གོང་ས་མཆོག་ལ་ཐོག་མར་མཇལ་སྐབས་ཀྱི་ཚོར་བ་ནི་བསམ་བློའི་ནང་འཆར་མ་མྱོང་བ་ཟིག་ད་མིང་ད་ཚིག་གི་ལམ་ནས་འགྲེལ་བརྗོད་བྱ་མི་ཤེས་པ་གི་དགའ་སྣང་ཟིག་ཡིན་པ་གི་མུར། སོ་སོའི་སྣང་ངོ་ལ་སྟོན་པ་སངས་རྒྱས་ཐུགས་རྗེ་ཅན་དངོས་སུ་མཇལ་བ་གི་ཡིད་ཆེས་ཟིག་གིས་ཁེངས་སོང་ཞེས་འགྲེལ་བརྗོད་གནང་གི་འདུག་ཁོང་གོ་རྒྱལ་ཁབ་ཀྱི་ནང་ཐའི་ལན་ཌི་གི་གནས་བརྟན་སྡེ་པ་གི་ལུགས་ཀྱི་ནང་ཆོས་ཉམས་ལེན་པ་ད་ཉི་ཧོང་གི་ནང་ཆོས་ཉམས་ལེན་གི་ཆོས་ཚོགས་གང་འཚམ་རེ་ཡོད་ནའང། བོད་བརྒྱུད་ནང་པའི་རྗེས་འཇུག་དེ་སྔ་ཧ་ལམ་མེད་པ་ད། ཡིན་ནའང་ད་ཆ་ཁོ་ཚོའི་ཆོས་ཚོགས་ལ་མི་འབོར་སུམ་སྟོང་ལྷག་བྱུང་བ་གིས་དགོན་སྡེ་གསར་རྒྱག་གི་འཆར་གཞི་འདིང་བཞིན་པ་མ་ཟད། ཕྲུ་གུ་ལོ་ཆུང་ལྔ་བལ་ཡུལ་ནང་ཁྲ་འགུ་རིན་པོ་ཆེ་གི་དགོན་པར་སློབ་གཉེར་དུ་མངགས་པ་ཚུར་འཁོར་མཚམས་ནང་ཆོས་དགེ་རྒན་གནང་འཆར་ཡོད་པ་དང། སོ་སོ་ཐོག་མར་ཡེ་ཤུའི་ཆོས་ལུགས་ཀྱི་རྗེས་འཇུག་པ་ཡིན་ནའང། སེམས་ནང་དྲི་བ་མང་པོ་སླེབས་ཏེ་ནང་ཆོས་ལ་ཞུགས་པ་ཡིན་ལུགས་ཀྱི་སྐོར་ཧྥ་རན་སི་སི་ཁ་བི་ཝེ་ལགས་ནས་འགྲེལ་བརྗོད་གནང་གི་འདུག།

ང་ཚོ་ནང་ཆོས་ཀྱི་རྗེས་སུ་ཞུགས་པར་ཧ་ཅང་དགའ་མགུ་ཡི་རངས་ཆེན་པོ་དང། རིམ་པས་ག་ལེར་ནང་ཆོས་ཀྱི་ཤེས་རབ་ད་སྙིང་རྗེ་ཉམས་ལེན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། སྤྱིར་བཏང་ཨ་ཧྥེ་རི་ཁ་གི་གླིང་ཆེན་དུ་མི་འབོར་སུམ་འབུམ་བརྒྱད་ཁྲི་ལྷག་ནང་པའི་ཆོས་ཀྱི་རྗེས་འཇུག་ཡིན་པ་ལས་ཐའི་ལན་ཌི་ད་ཉི་ཧོང་སིང་ག་ལ་ད་ཝེ་ཐི་ནམ་སོགས་ཀྱི་ནང་ཆོས་དར་བ་གི་ཡུལ་གྲུ་གང་འཚམ་ཡོད་པ་གི་ཁར། ལྷག་པར་རྒྱ་རིགས་ཚོང་བ་དང་ལས་མི་སོགས་མང་པོ་གནས་སྡོད་ཀྱི་ཡུལ་གྲུ་ཁག་གི་ནང། རྒྱ་བརྒྱུད་ནང་བསྟན་དར་ཁྱབ་ཆེན་པོ་འབྱུང་གི་ཡོད་པ་དང། བོད་བརྒྱུད་ནང་བསྟན་དར་བ་གི་ཁོང་གོ་རྒྱལ་ཁབ་ཀྱི་ནང། མི་གྲངས་ཉིས་བརྒྱ་བརྒྱད་ཅུ་གྱ་གསུམ་ནང་ཆོས་ཀྱི་རྗེས་སུ་འཇུག་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཚེ་དབང་དངོས་གྲུབ་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་སྙན་སྒྲོན་ཞུ་གི་ཡིན།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཁ་ས་ཕྱི་ཚེས་དྲུག་ཉིན་རྒྱ་གར་ལྷོ་ཕྱོགས་སྦེང་ག་ལུར་ཡོད་པའི། Mount Carmel། གཙུག་ལག་སློབ་གཉེར་ཁང་གི་སློབ་མ་རྣམས་ལ་བཀའ་སློབ་གནང་བ་དང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཟུར་པ། Nirupama Rao། མཆོག་མཇལ་འཕྲད་བཀའ་མོལ་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁ་ས་ཕྱི་ཚེས་བདུན་ཉིན་གནས་ཚུལ་བཀོད་སྤེལ་གནང་བ་ལྟར་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡུ་རོབ་ཁུལ་གྱི་འཚམས་གཟིགས་ཁག་ལེགས་པར་གྲུབ་ནས་ཕྱི་ཚེས་དྲུག་ཉིན་གྱི་སྔ་དྲོར་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ག་ལུ་རུའི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་གནང་སྐབས་ལྷོ་སྤྱི་ལས་ཁུངས་ཀྱི་ལས་བྱེད་རྣམས་ཀྱིས་སྣེ་ལེན་ཞུས་འདུག་དེ་ནས་སྲིད་སྐྱོང་མཆོག་གིས་གྲོང་ཁྱེར་དེའི་ནང་དུ་ཡོད་པའི Mount Carmel མཐོ་སློབ་ཀྱི་དགེ་ལས་སློབ་ཕྲུག་རྣམས་ལ་བོད་མཐོ་སྒང་དེ་སའི་གོ་ལ་འདིར་གལ་འགངས་ཆེན་པོ་ཇི་འདྲ་ཡིན་མིན་གྱི་སྐོར་བཀའ་སློབ་གསུང་བཤད་གནང་སྐབས། བོད་དེ་བཞིན་འཛམ་གླིང་གི་ཡང་སྟེང་ཞེས་འབོད་རྒྱུ་ཡོད་པ་ལྟར་དེ་ཡིས་ཁོར་ཡུག་དང་གནམ་གཤིས། ས་གཤིས་ཁག་ལ་གལ་འགངས་ཆེན་པོ་ཡིན་པའི་སྐོར་ནན་བརྗོད་གནང་བ་མ་ཟད། ཁོང་གིས་འཕགས་བོད་གཉིས་ཀྱི་བར་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་ལོ་ངོ་སྟོང་ཕྲག་མང་པོའི་རིང་འབྲེལ་བ་རྒྱུན་རིང་ཡོད་པ་དང་དེའི་ཁོངས་སུ་ཡུལ་གྲུ་གཉིས་ཀྱི་བར་ཆོས་དང་རིག་གཞུང། ས་གཤིས་ཆགས་སྟངས་སོགས་ཚུད་ཡོད་པའི་སྐོར་གསུངས་འདུག་ཡང Mount Carmel མཐོ་སློབ་ཀྱི་ཆབ་སྲིད་སྡེ་ཚན་གྱི་སློབ་ཕྲུག་རྣམས་ཀྱིས་ཀྱང་སྲིད་སྐྱོང་མཆོག་གི་བཀའ་སློབ་གསུང་བཤད་གནང་སར་ཆེད་བཅར་ཞུས་འདུག་སྐབས་དེར་དུས་ཡུན་སྐར་མ་བཞི་བཅུ་ཙམ་བྱས་པའི་བོད་དོན་སྐོར་གྱི་བརྙན་ཐུང་ཞིག་ཀྱང་གཟིགས་འབུལ་ཞུས་པའི་རྗེས་སྲིད་སྐྱོང་མཆོག་ལ་བཀའ་འདྲི་དགོངས་སྐོར་ཞུ་རྒྱུའི་གོ་སྒྲིག་ཞུས་ཡོད་པར་སློབ་ཕྲུག་མང་པོས་ཆ་ཤས་ལེན་འདུག་སྲིད་སྐྱོང་མཆོག་གིས་སློབ་ཕྲུག་རྣམས་ལ་བཀའ་སློབ་མ་གནང་བའི་གོང། ཁོང་གིས་གཙུག་ལག་སློབ་གཉེར་ཁང་དེའི་དགེ་ལས་རྣམས་དང་མཇལ་འཕྲད་བཀའ་མོལ་གནང་འདུག་ཉིན་གུང་གསོལ་ཚིགས་ཀྱི་རྗེས་སུ་སྲིད་སྐྱོང་མཆོག་གིས་བོད་མིའི་རང་དབང་ལས་འགུལ་དང་འབྲེལ་ཡོད་སྐོར། Indian Express། ཞེས་པའི་རྒྱ་གར་གྱི་ཉིན་རེའི་གསར་ཤོག་གི་གསར་འགོད་པ། Bala Chauhan། ལགས་ཀྱི་བཀའ་འདྲི་དང་ལེན་གནང་འདུག་དེ་ནས་སྲིད་སྐྱོང་མཆོག་གིས་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཟུར་པ་ལྕམ Nirupama Rao མཆོག་གི་གཟིམ་ཤག་ལ་བཅར་ནས་ཁོང་དང་མཇལ་འཕྲད་ཀྱིས་བཀའ་མོལ་གནང་བའི་སྐབས། ད་ལྟའི་བོད་ནང་གི་གནས་སྟངས་དང། རྒྱལ་སྤྱིས་བོད་དོན་ལ་རྒྱབ་སྐྱོར་ཇི་གནང། དེ་བཞིན་ཁོང་ནས་བོད་དོན་ལ་རྒྱབ་སྐྱོར་མུ་མཐུད་ནས་གནང་དགོས་པའི་འབོད་སྐུལ་ཞུས་ཡོད་པའི་གནས་ཚུལ་འདུག།
ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ནང་ཡོད་པའི་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་མཆོག་ནས་དམིགས་བསལ་གྱི་ཉིན་གུང་གསོལ་ཚིགས་འདེགས་འབུལ་གནང་བའི་ནང་བྱང་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ལྷན་ཞུགས་གནང་འདུག། དེ་ཡང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་ཁོངས་གཏོགས་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན་ལྕམ Veronika Mitkova མཆོག་ཨ་རིའི་རྒྱལ་སར་ཕེབས་པ་དང་བསྟུན་ནས་དེ་གར་ཨ་རིའི་རྒྱལ་ས Washington ནང་གི་ཅེཀ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོའི་གཟིམ་ཤག་ལ་དམིགས་བསལ་གྱི་དགོང་དྲོའི་གསོལ་སྟོན་ཞིག་བཤམས་གནང་བར་གདན་ཞུས་ལྟར་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་དང་ལས་བྱེད་ཚུལ་ཁྲིམས་རྒྱ་མཚོ་ལགས་རྣམ་གཉིས་ཆེད་ཕེབས་གནང་འདུག་ལ་དེ་བཞིན་དུ་ཁྱུ་པ་དང Venezuela ར་ཤི་ཡ་དང་ཨི་རན་གྱི་གཞུང་ཚབ་པ་རྣམས་ཀྱང་ཕེབས་འདུག་སྐབས་དེར་ཐོག་མར་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས་སི་ཏ་སིག་གིས་སྐུ་མགྲོན་རྣམས་ལ་ལྕམ་ཝེ་རོ་ནི་ཀཱ་ལྷན་དུ་ཉིན་གུང་གསོལ་ཚིགས་ལ་ལྷན་ཞུགས་གནང་བར་དགའ་བསུ་ཞུས་པ་དང་སྦྲགས། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་ནི་ཡུལ་དེའི་ཕྱི་དྲིལ་སྲིད་ཇུས་ཀྱི་ལྡེ་མིག་ལྟ་བུར་གལ་ཆེར་བརྩི་བཞིན་ཡོད་པའི་སྐོར་གསུངས་འདུག་ཡང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན་ལྕམ་ཝེ་རོ་ནི་ཀཱ་ཡིས་ཡུལ་དེའི་སྲིད་འཛིན་དམ་པ་ཝཱ་སི་ལཱ་ཕ་ཧ་ཝེལ་དང་ལྷན་དུ་དེ་སྔ་ཕྱག་ལས་གནང་མྱོང་ཡོད་པ་ཁག་དྲན་གསོ་ཞུས་པ་དང་ཁོང་གིས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཅེཀ་གཞུང་འཛིན་དང་ཞི་བའི་མི་མང་གི་ནུས་པའི་ཐོག་ནས་ཐེ་བྱུས་ཡོད་པ་སོགས་གསུངས་འདུག་ལ་ཡང་ཁོང་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་འཛིན་གྱིས་བསམ་བློ་མཐུན་པའི་རང་དབང་ལྡན་པའི་རྒྱལ་ཁབ་ཁག་དང་ལྷན་དུ་མཉམ་འབྲེལ་གནང་སྟེ་འཛམ་གླིང་ནང་སྒེར་གཅོད་དབང་འཛིན་རིང་ལུགས་པ་ཚོས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་མཚམས་འཇོག་དགོས་པའི་དགོས་འདུན་བཏོན་གནང་གི་ཡོད་པ་དང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱབ་བྱེད་མཁན་གསར་ལམ་ཁག་དང་ཞི་བའི་མི་མང་གི་ཚོགས་སྡེ་ཁག་ལ་རྒྱབ་སྐྱོར་ཆ་ཚང་གནང་གི་ཡོད་པའི་སྐོར་གསུངས་འདུག་ད་དུང་ཁོང་གིས་འདིར་ཕེབས་པའི་སྐུ་མགྲོན་རྣམས་ནས་ཀྱང་འཛམ་གླིང་རྒྱལ་ཡོངས་ནང་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་ལམ་ལུགས་སྲུང་སྐྱབ་གནང་རྒྱུ་ཤུགས་ཆེ་རུ་གཏོང་དགོས་པའི་སྐུལ་མ་ཡང་གནང་འདུག་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མིའི་བདེན་དོན་འཐབ་རྩོད་ལ་རྒྱབ་སྐྱོར་འགྱུར་མེད་བརྟན་པོར་གནང་བ་དང་འཛམ་གླིང་ནང་གི་སྒེར་གཅོད་དབང་འཛིན་པའི་གཞུང་འཛིན་ཁག་ལ་ཁ་གཏད་གཅོག་རྒྱུའི་གོ་ལའི་དབུ་ཁྲིད་ཀྱི་ཐུགས་འགན་བཞེས་བཞིན་པ་དང། འགྲོ་བ་མིའི་ཐོབ་ཐང་དང་མང་གཙོ་ནི་ཡུལ་འདིའི་ཕྱི་འབྲེལ་སྲིད་ཇུས་ཀྱི་རྩ་དོན་གལ་ཆེར་བརྩི་གནང་གི་ཡོད་པར་ཐུགས་རྗེ་ཆེ་ཞུས་འདུག་ད་དུང་ཁོང་གིས་འདས་པའི་ལོ་ངོ་བདུན་ཅུའི་རིང་རྒྱ་ནག་དམར་པོའི་གཞུང་གིས་བོད་ཐོག་བཙན་དབང་བྱེད་མིན་ལ་མ་ལྟོས་པར་བོད་མི་མང་གིས་རྒྱ་ནག་ལ་རྒྱལ་ཞེན་གྱི་འདུ་ཤེས་སླེབས་པར་བཟོ་ཐུབ་པའི་རྒྱལ་ཁ་ཐོབ་མེད་པའི་སྐོར་གསུངས་འདུག་ལར་ཡང་ཁོང་གིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་ལམ་ལུགས་ཀྱི་རྩ་དོན་ཐོག་བཞེངས་ཕྱོགས་བརྟན་པོ་འཛིན་ནས་བོད་མི་མང་ཐེ་བའི་འཛམ་གླིང་ཁྱོན་ཡོངས་ནང་དྲག་གནོན་དང་གཉའ་གནོན་བཤུ་གཞོག་འོག་ཚུད་པའི་མི་མང་རྣམས་ལ་རྒྱབ་སྐྱོར་གནང་དགོས་པ་གལ་ཆེན་པོ་ཡིན་པའི་བཀའ་སློབ་གནང་ཡོད་པའི་སྐོར་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་གིས་གནས་ཚུལ་སྤེལ་གནང་འདུག།
བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་བཞིན་པའི་སྐོར་གྱི་སྙན་ཐོ་ཞིག་བཏོན་ནས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་གྱི་ཁྲོད་བོད་མིར་དྲག་གནོན་བྱས་པ་ཁག་ཅིག་ཐེར་འདོན་བྱས་བཞག་དེ་ཡང་ཕྱི་ཟླ་གཉིས་པའི་ཚེས་དྲུག་ཉིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་རྒྱལ་མཚམས་བརྒལ་ནས་དྲག་གནོན་བྱས་པའི་སྐོར་གྱི་སྙན་ཐོ་ཞིག་འདོན་སྤེལ་བྱས་པ་དེ་ནི། རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་བོད་མིར་དྲག་གནོན་བྱས་དང་བྱེད་བཞིན་པའི་བྱ་སྤྱོད་རིགས་ཐེར་འདོན་བྱས་པའི་སྙན་ཐོ་དང་པོ་དེ་ཡིན་པ་རེད། སྙན་ཐོ་དེའི་ནང་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱས་པའི་གནས་ཚུལ་རིགས་མང་པོ་ཞིག་མཐོང་རྒྱུ་ཡོད་ན་ཡང། རྒྱལ་མཚམས་བརྒལ་ནས་བོད་མིར་དྲག་གནོན་བྱས་པའི་གནས་ཚུལ་མང་པོ་མཐོང་རྒྱུ་མེད་ལ། དེ་ནི་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་བོད་མིར་དྲག་གནོན་བྱས་པའི་བྱ་སྤྱོད་རིགས་ད་དུང་ཡང། ཤེས་རྟོགས་མང་པོ་མེད་པའི་གནས་བབ་ཆགས་ཡོད་ཅེས་བཀོད་འདུག་རྒྱལ་མཚམས་བརྒལ་ནས་དྲག་གནོན་ཞེས་པ་དེ་ནི་གཞུང་ཞིག་གིས་རྒྱལ་ཁབ་གཞན་དག་ནང་ཡོད་པའི་རང་གི་མི་དམངས་དང་ཡང་ན་བཙན་བྱོལ་གྱི་ཁྲོད་དུ་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་པ་ཚོར་དྲག་གནོན་བྱས་པའི་བྱ་སྤྱོད་ལ་གོ་དགོས། རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་མཁན་ནི་ནམ་རྒྱུན་སྲིད་དབང་སྒེར་གཅོད་ཀྱི་གཞུང་དེ་དག་ཡིན་ཞིང། རྒྱལ་ནང་དང་ཕྱིའི་རྒྱལ་ཁབ་ནང་དུ་ཡོད་པའི་མི་ཚང་མར་གཞུང་གིས་སྟངས་འཛིན་བྱེད་འདོད་ཀྱི་བྱ་སྤྱོད་ཅིག་ཀྱང་ཡིན་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་སྙན་ཐོ་ནང། རྒྱ་ནག་གིས་བཙན་བྱོལ་གྱི་ཁྲོད་བོད་མིར་དྲག་གནོན་བྱེད་ཐབས་ཀྱི་རིགས་ཁ་ཤས་ཤིག་དྲངས་པའི་ནང། རྒྱ་ནག་གཞུང་གིས་ཚན་རིག་ལག་རྩལ་བེད་སྤྱོད་བྱས་ནས། བཙན་བྱོལ་གྱི་ཁྲོད་བོད་མི་དང་དེ་ཡི་ནང་མིའི་བར་གྱི་འབྲེལ་བ་གཅོད་ཐབས་དང། རྒྱ་ནག་གཞུང་གིས་བཙན་བྱོལ་གྱི་ཁྲོད་བོད་མིར་སོ་ལྟ་དང་མི་སྒེར་གྱི་ཡིག་ཆ་བསྡུ་རུབ་བྱས་རྗེས། ཡིག་ཆ་དེ་དག་སིམ་འཛུལ་དང་འཇིགས་སྐུལ་གྱི་ལག་ཆ་བྱེད་པ། ཡང་རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་བྱ་སྤྱོད་ལ་སྟངས་འཛིན་བྱས་ཏེ་དེ་ཚོ་རྒྱ་ནག་གཞུང་གིས་མི་འདོད་པའི་ལས་འགུལ་སོགས་ལ་ཞུགས་རྒྱུར་འགོག་ཐབས་བྱས་པ་དང། རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་དངོས་པོ་དང་བསམ་བློའི་ཚུགས་ཐབས་ལ་གཏོར་བརླག་གཏོང་བ་སོགས་ཚུད་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངེས་པར་དུ་དམིགས་བསལ་གྱི་མི་ཚོགས་དང། རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་ཡུལ་དུ་གྱུར་པའི་བོད་མིའི་སྤྱི་ཚོགས་ལ་སྲུང་སྐྱོབ་གནང་དགོས་པའི་འབོད་སྐུལ་གནང་འདུག།

ཉེ་ཆར་རྒྱ་གར་ནང་གི The Observer Research Foundation ཞེས་པའི་ཉམས་ཞིབ་ཐེབས་རྩས་མང་ཚོགས་ཀྱི་བསམ་ཕྱོགས་བསྡུ་ལེན་བྱས་པའི་སྙན་ཐོ་ལྟར་ན། ཨེ་ཤེ་ཡའི་རྒྱལ་ཁབ་ཆེན་པོ་རྒྱ་གར་དང་རྒྱ་ནག་དབར་གྱི་ཛ་དྲག་གི་གནས་སྟངས་མུ་མཐུད་གནས་བཞིན་པའི་སྐབས་སུ་རྒྱ་གར་གྱི་གཞོན་སྐྱེས་ཚོས་རྒྱ་ནག་ལས་ཨ་རི་ལ་དགའ་མོས་བྱེད་ཤུགས་ཆེ་རུ་འགྲོ་བཞིན་ཡོད་པ་གསལ་འདུག། དེ་ཡང་གོང་གསལ་ཉམས་ཞིབ་ཐེབས་རྩས་རྒྱ་གར་ནང་བསམ་ཚུལ་བསྡུ་ལེན་དེ་བཞིན་གྲོང་ཁྱེར་བཅུ་དགུའི་ནང་དུ་མི་གྲངས་ལྔ་སྟོང་ལྔ་བརྒྱ་ལ་དྲི་བ་དྲིས་ལན་བྱས་པའི་ཁྲོད་ནས་བརྒྱ་ཆ་བརྒྱད་ཅུ་གྱ་གཅིག་གིས་ཨ་རི་དང་རྒྱ་གར་གྱི་འབྲེལ་བ་ནི་དགེ་མཚན་ལྡན་པ་ཞིག་ཏུ་ངོས་འཛིན་བྱས་པ་དང་དེ་རྒྱ་གར་གྱི་མཐུན་གྲོགས་དགའ་ཤོས་དེ་ཡིན་པ་བཤད་ཡོད་པ་རེད། དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིའི The Observer Research Foundation ཞེས་པའི་ཉམས་ཞིབ་ཐེབས་རྩས་རེས་གཟའ་ཟླ་བར་སྤེལ་བའི་དྲི་ཞིབ་ཀྱི་སྙན་ཐོ་ལྟར་ན། རྒྱ་གར་གྱི་གྲོང་ཁྱེར་ཁག་གི་གཞོན་སྐྱེས་ཚོས་རྒྱལ་ཁབ་ཀྱི་རྒྱལ་སྤྱིའི་འབྲེལ་ལམ་དང་དམིགས་བསལ་ཨུ་རུ་སུ་དང་འབྲེལ་བ་དམ་པོ་བྱེད་པ་དང་ཨ་རི་དང་མཉམ་འབྲེལ་བྱེད་པ་སོགས་ཀྱི་སྐོར་ལ་འདོད་བློ་ཁེངས་ཡོད་པ་བསྟན་ཡོད་པ་དང། ད་དུང་བསམ་ཚུལ་བསྡུ་ལེན་དེའི་ནང་རྒྱ་ནག་ལ་སྔར་བཞིན་དོགས་ཟོན་བྱེད་བཞིན་ཡོད་པ་གསལ་པོ་བསྟན་ཡོད་དེ། རྒྱ་གར་གྱི་གཞོན་སྐྱེས་ཆ་ཤས་ཆེན་པོ་ཞིག་གིས་བྱང་ཕྱོགས་ཀྱི་ཁྱིམ་མཚེས་ལ་དོགས་ཟོན་བྱེད་བཞིན་ཡོད་པ་དང་ལྷག་པར་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཧི་མ་ལ་ཡའི་རི་རྒྱུད་ཀྱི་མཐའ་མཚམས་ཀྱི་རྩོད་རྙོག་ཁྲོད་མི་མང་པོ་ཤི་སྐྱོན་བྱུང་བའི་རྗེས་ནས་དེ་ལྟར་བྱེད་བཞིན་ཡོད་ཅིང། ཡང་བརྟག་དཔྱད་དེའི་ནང་མི་གྲངས་བརྒྱ་ཆ་བརྒྱད་ཅུ་གྱ་བཞི་ཡིས་རྒྱ་ནག་དང་ས་མཚམས་ཀྱི་རྩོད་རྙོག་རྣམས་གནད་འགག་ཆེན་པོ་ཞིག་ཡིན་པར་ངོས་འཛིན་བྱེད་པ་དང། རྒྱ་ནག་དང་འབྲེལ་བའི་རྩོད་རྙོག་དེ་དག་གིས་རྒྱ་ནག་ལ་ཡིད་ཆེས་བྱེད་ཚད་དམའ་རུ་བཏང་བར་ངོས་འཛིན་བྱེད་མཁན་བརྒྱ་ཆ་བརྒྱད་ཅུ་ཐམ་པ་བྱུང་ཡོད། འོན་ཀྱང་ཚོད་ལྟ་བྱེད་སའི་བརྒྱ་ཆ་ལྔ་བཅུ་ང་གཅིག་གིས་ད་དུང་ཡང་པེ་ཅིན་དང་དཔལ་འབྱོར་གྱི་འབྲེལ་བ་ཇེ་ཆེར་གཏོང་དགོས་པའི་འདོད་ཚུལ་བཟུང་ཡོད་པ་རེད། རྒྱ་གར་གྱིས་ཨ་རི་ལ་དགའ་མོས་བྱེད་པ་དེ་ནི་རྒྱལ་ཁབ་གཉིས་ཀྱི་འཐབ་ཇུས་ཀྱི་མཉམ་ལས་དང་པེ་ཅིན་ཐོག་ཐུན་མོང་གི་བསམ་ཚུལ་ཡོད་པ་དང་མཐུན་པ་ཞིག་ཡིན། འདས་པའི་ལོར་ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་མཆོག་གིས་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དི་མཆོག་ཨ་རིར་འཚམས་གཟིགས་གདན་འདྲེན་ཞུས་པ་དང། རྒྱ་གར་དང་ཨ་རིའི་དབར་ཨ་རིས་བཟོ་སྐྲུན་བྱས་པའི MQ-9 Reaper ཞེས་པའི་མི་མེད་གནམ་གྲུ་རྒྱ་གར་ལ་བཙོང་རྒྱུ་སོགས་ཀྱི་ཚོང་འབྲེལ་གལ་ཆེན་ཁག་ལ་མིང་རྟགས་བཀོད་ཡོད་པ་རེད། རྒྱ་གར་གྱི་ཉམས་ཞིབ་ཐེབས་རྩའི་དྲི་ཞིབ་དེས་རྒྱ་གར་གྱི་ཕྱི་དྲིལ་སྲིད་ཇུས་ལ་ཡང་བཟང་ཕྱོགས་ཀྱི་ལྟ་ཚུལ་ཡོད་པ་བསྟན་ཡོད་ཅིང། རྒྱ་གར་གྱི་གཞོན་སྐྱེས་བརྒྱ་ཆ་བརྒྱད་ཅུ་གྱ་གསུམ་གྱིས་རྒྱ་གར་གྱི་སྲིད་བློན Narendra Modi ཡིས་ཕྱི་དྲིལ་ལ་འཛིན་སྐྱོང་ལེགས་པོ་བྱས་ཡོད་པར་འདོད་ཀྱི་ཡོད་ལ། རྒྱ་གར་གྱི་གཞོན་སྐྱེས་བརྒྱ་ཆ་བརྒྱད་ཅུ་གྱ་གཅིག་གིས་མ་འོངས་པའི་ལོ་བཅུའི་ནང་དུ་ཨ་རི་ནི་ཁོང་ཚོའི་རྒྱལ་ཁབ་ཀྱི་མཐུན་གྲོགས་གཙོ་བོ་དེ་ཡིན་པར་རེ་བ་བྱེད་ཀྱི་ཡོད་ལ། ཁོང་ཚོའི་འདོད་ཕྱོགས་ཀྱི་ཆ་ནས་ཨུ་རུ་སུ་དང་ཨོ་སི་ཀྲོ་ལི་ཡ། ཧོང་ཀོང་བཅས་ལས་ཀྱང་རྒྱལ་རྒྱུ་ཡིན་པའི་བསམ་ཚུལ་ཡོད་པ་གསལ་འདུག། ཐའེ་ཝན་གྱི་མཐུན་ཕྱོགས་རྒྱལ་ཁབ་གོ་ཏཱ་མ་ལ་ཡིས་རྒྱ་ནག་དང་མཉམ་དུ་ཚོང་འབྲེལ་བྱ་རྒྱུའི་བསམ་བློ་གཏོང་བཞིན་ཡོད་པའི་སྐོར་བཤད་ཡོད་པ་དང། རྒྱ་ནག་གིས་གལ་སྲིད་རྒྱ་ནག་དང་མཉམ་དུ་འབྲེལ་བ་བྱ་འདོད་ཡོད་པ་ཡིན་ན་ཐའེ་ཝན་དང་གཞུང་འབྲེལ་བཅད་དགོས་ལུགས་བཤད་བཞག། དེ་ཡང་རུའུ་ཏྲ་གསར་འགྱུར་ལས་ཁང་གིས་ཕྱི་ཚེས་ལྔ་ཉིན་གནས་ཚུལ་སྤེལ་བའི་ནང། གོ་ཏཱ་མ་ལ་ཡི་རྒྱལ་ཁབ་ཀྱི་ཕྱི་འབྲེལ་བློན་ཆེན Carlos Ramiro Martinez ཡིས་གོ་ཏཱ་མ་ལ་རྒྱལ་ཁབ་ཀྱིས་རྒྱ་ནག་དང་མཉམ་དུ་ཚོང་འབྲེལ་བྱ་འདོད་ཡོད་ཞེས་བཤད་པ་དང་ཆབས་ཅིག་ཐའེ་ཝན་གྱི་འབྲེལ་ལམ་དེ་ཡང་སྔ་རྒྱུན་བཞིན་རྒྱུན་འཁྱོངས་བྱ་རྒྱུ་ཡིན་པ་བཤད་བཞག། ཁ་ས་ལྷོ་རྒྱ་ནག་རྒྱ་མཚོའི་ཕོ་ཉ་ཞེས་པའི་རྒྱ་ནག་གི་གཞུང་འབྲེལ་གསར་ཤོག་ནང། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝེ་བིན་གྱིས་གལ་སྲིད་གོ་ཏཱ་མ་ལ་ཡུལ་གྱིས་རྒྱ་ནག་དང་མཉམ་དུ་འབྲེལ་བ་བྱ་འདོད་ཡོད་པ་ཡིན་ན། རྒྱ་ནག་གཅིག་ཞེས་པའི་རྩ་འཛིན་གྱི་སྲིད་ཇུས་གཞིར་བཟུང་བྱས་པའི་ཐོག་སྔོན་ལ་ཐའེ་ཝན་དང་མཉམ་དུ་གཞུང་འབྲེལ་གྱི་འབྲེལ་བ་དེ་བཅད་དགོས་པ་རེད་ཅེས་བཤད་བཞག། གོ་ཏཱ་མ་ལ་ཡུལ་ནི་དབུས་ཨ་མི་རི་ཀའི་རྒྱལ་ཁབ་ཁག་གི་ནང་ནས་ཐའེ་ཝན་དང་མཉམ་གཞུང་འབྲེལ་འབྲེལ་བ་ཡོད་པའི་རྒྱལ་ཁབ་ཉུང་ཤས་ཀྱི་ནང་ནས་གཅིག་ཡིན་པ་རེད། རྒྱ་ནག་གིས་རྒྱུན་དུ་ཐའེ་ཝན་གྱི་གླིང་ཕྲན་དེ་རྒྱ་ནག་གི་ཆ་ཤས་ཡིན་ཚུལ་བཤད་ཀྱི་ཡོད་པ་མ་ཟད། ཐའེ་ཝན་དང་མཉམ་དུ་ཚོང་འབྲེལ་དང་གཞུང་འབྲེལ་བྱེད་མཁན་གྱི་རྒྱལ་ཁབ་ལ་སྐྱོན་བརྗོད་བྱས་པ་ཙམ་དུ་མ་ཟད། ཐའེ་ཝན་ལ་གཞུང་འབྲེལ་གྱི་ངོས་འཛིན་བྱ་རྒྱུ་དེ་མཚམས་འཇོག་བྱ་དགོས་པའི་གནོན་ཤུགས་སྤྲོད་བཞིན་པ་རེད།
ཡང་རྒྱ་ནག་ནང་ལོ་གསར་སྐབས་སུ་ཁ་བ་ཆེན་པོ་དང་གྲང་ངར་ཆེ་བའི་ཆར་པའི་དབང་གིས་རྒྱ་མི་ས་ཡ་མང་པོ་ལོ་གསར་གྱི་སྐབས་སུ་རང་ཁྱིམ་དུ་ལོག་པའི་གནམ་གྲུ་དང་མེ་འཁོར་མང་པོ་སྔ་ས་ནས་ཕྱིར་འགྱངས་བྱེད་པའམ་ཕྱིར་འཐེན་བྱེད་པའི་དབང་གིས་འགྲུལ་པ་ཚོའི་འགྲུལ་བཞུད་འཆར་གཞི་ལ་བར་ཆད་བཟོས་འདུག་སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན་རྒྱ་མིའི་དཔྱིད་གསར་དུས་ཆེན་འཁེལ་གྱི་ཡོད་པས་རྒྱ་མི་ས་ཡ་མང་པོ་དཔྱིད་གསར་དུས་ཆེན་གྱི་སྔོན་ལ་རང་ཁྱིམ་དུ་ལོག་ཐབས་བྱེད་བཞིན་ཡོད་པ་རེད། འདི་ནི་རྒྱ་ནག་ནང་གྲོང་ཁྱེར་གྱི་ལས་མི་མང་པོ་ཞིག་ལོ་གཅིག་གི་ནང་ཁྱིམ་དུ་ལོག་པའི་འགྲུལ་བཞུད་གཅིག་པུ་དེ་ཡིན་ལ་འགྲུལ་བཞུད་བྱེད་མཁན་ཆེས་མང་ཤོས་ཀྱི་དུས་ཚོད་ཅིག་ཀྱང་ཡིན། དུས་ཡུན་དེའི་རིང་གནམ་གྲུ་འཕར་མ་ཉིས་སྟོང་ལྷག་གཏོང་རྒྱུའི་འཆར་གཞི་བཏིངས་ཀྱང་གནམ་གཤིས་ཀྱི་རྐྱེན་པས་གནམ་གྲུ་བརྒྱ་ཕྲག་ཁ་ཤས་ཕྱིར་འཐེན་བྱས་འདུག་རྒྱ་ནག་གི་མངའ་སྡེའི་གསར་འགྱུར་བརྒྱུད་ལམ་ཁག་ནས་བཤད་པ་ལྟར་ན། གངས་ཆེན་པོ་བབས་པའི་རྐྱེན་གྱིས་གཞུང་ལམ་ཆེ་ཁག་བརྒྱ་དང་ཉི་ཤུ་ལྷག་ཙམ་སྒོ་བརྒྱབ་དགོས་བྱུང་ཡོད་པ་གསལ་འདུག་འདི་ལོའི་ལོ་གསར་སྔོན་གྱི་བདུན་ཕྲག་གཉིས་ཀྱི་གནམ་གཤིས་གྲང་ཚད་ལ་བལྟས་ན་ད་ལོའི་དཔྱིད་གསར་དུས་ཆེན་གྱི་གནམ་གཤིས་ནི་ཉིས་སྟོང་བརྒྱད་ལོ་ནས་བཟུང་གནམ་གཤིས་ཆེས་སྡུག་ཤོས་དེ་ཡིན་པར་བཤད་དེ་གངས་ཤུགས་ཆེ་བབས་པའི་རྐྱེན་གྱིས་ཉུང་མཐར་ཡང་མི་གཉིས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་བྱུང་ཡོད།

རྒྱ་ནག་གཞུང་འབྲེལ་གནམ་གཤིས་ཚན་པས་བཤད་པ་ལྟར་ན། རེས་གཟའ་ལྷག་པའི་ཉིན་གངས་དེ་བས་མང་རུ་འབབ་རྒྱུ་དང་རེས་གཟའ་ཕུར་བུའི་ཉིན་གངས་བབས་རྒྱུ་ཉུང་རུ་འགྲོ་རྒྱུའི་སྔོན་དཔག་བྱས་ཡོད་པ་རེད།
རྒྱ་གར་གྱི་སྲིད་བློན་ན་རིན་དྲ་མོ་དྷི་མཆོག་གི་ཆབ་སྲིད་ཚོགས་པས་འཛིན་སྐྱོང་བྱ་བཞིན་པའི་ཨུ་ཏར་ཁཱནྡི་མངའ་སྡེ་ཡིས་བུད་མེད་ལ་ཐོབ་ཐང་ཆེ་ཙམ་སྤྲོད་དགོས་པ་དང། དེ་བཞིན་ཁྱོ་ག་གཅིག་གིས་སྐྱེས་དམན་མང་པོ་བསྟེན་པའི་ལམ་ལུགས་དེ་མེད་པ་བཟོ་རྒྱུའི་ཁྲིམས་འཆར་ཞིག་བཏོན་བཞག་དེ་ཡང་ལག་ནཝ་གྲོང་ཁྱེར་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནྡ་མངའ་སྡེའི་གྲོས་ཚོགས་སུ་ཁྲིམས་འཆར་ཞིག་ཕུལ་བའི་ནང་སྐྱེས་པ་ཞིག་གིས་སྐྱེས་དམན་མང་པོ་བསྟེན་པའི་ལམ་ལུགས་དེ་མེད་པ་བཟོ་རྒྱུ་དང། དེ་བཞིན་ཕ་གཞིས་དང་ནོར་སྐལ་སོགས་བུ་དང་བུ་མོ་གཉིས་ཀར་ཆ་སྙོམས་ཀྱིས་ཆ་བགོས་བྱེད་དགོས་པ་འཁོད་ཡོད་པ་དང། ཁྲིམས་འཆར་དེར་ཁ་ཆེའི་དབུ་ཁྲིད་ཁག་ཅིག་གིས་ངོ་རྒོལ་བྱ་བཞིན་ཡིན་འདུག། ཨུ་ཏར་ཁན་དི་མངའ་སྡེའི་སྲིད་སྐྱོང་པུཤ་ཀར་སིང་དཱ་མཱན་ལགས་ཀྱིས་ཁྲིམས་འཆར་དེ་བཞིན་མངའ་སྡེའི་གྲོས་ཚོགས་སུ་ཕུལ་བའི་ཐོག་རྒྱ་གར་གྱི་རྩ་ཁྲིམས་ནང་ཞི་མཐུན་དང་འདྲ་མཉམ་ཡོང་ཐབས་བྱ་དགོས་པའི་བློ་སྟོབས་སྤེལ་ཡོད་པ་དང་དེ་བཞིན་རྩ་ཁྲིམས་ནང་ལ་སྤྱི་ཚོགས་དང་འབྲེལ་བའི་ཁྲིམས་གཞི་རྣམས་དངོས་སུ་ལག་ལེན་འཁེལ་བ་བྱ་དགོས་པ་འཁོད་ཡོད་སྟབས་ཁྲིམས་འཆར་དེ་གྲོས་ཚོགས་ལ་ཕུལ་བ་ཞིག་ཡིན་པའི་འགྲེལ་བརྗོད་གནང་བཞག་རོའེ་ཊར་གསར་འགྱུར་ལས་ཁང་གིས་ཁྲིམས་འཆར་དེར་བསྐྱར་ཞིབ་གནང་བར། བུ་མོ་ཆང་ས་བརྒྱབ་རྒྱུའི་ལོ་ཚད་དེ་ལོ་ཉི་ཤུ་རྩ་གཅིག་བར་ཡར་སྤར་ཡོད་པ་དང། བཟའ་ཚང་ཁ་བྲལ་འགྲོ་བའི་སྐབས་ཕ་མེས་ཀྱི་རྒྱུ་ནོར་རྣམས་འདྲ་འདྲ་ཆ་བགོས་བྱེད་དགོས་པ་དང་ཆང་ས་བརྒྱབ་ནས་སྐྱེས་པའི་ཕྲུ་གུའམ་ཆང་ས་མ་བརྒྱབ་པར་དགའ་རོགས་ལས་བྱུང་བའི་ཕྲུ་གུའམ་ཡང་ན་བུ་ཚབ་ལེན་པའི་ཕྲུ་གུ་དང་སྨན་སྦྱོར་བྱས་ནས་སྐྱེས་པའི་ཕྲུ་གུ་སོགས་ཚང་མར་ཡང་རྒྱུ་ནོར་སོགས་ཀྱི་ཐོབ་ཐང་ཆ་ཚང་སྤྲོད་དགོས་པ་སོགས་འཁོད་ཡོད་འདུག། ད་ལྟའི་ཆར་རྒྱ་གར་གྱི་ཧིན་རྡུ་དང་ཁ་ཆེ་ཡེ་ཤུའི་ཆོས་དད་པ་སོགས་ཀྱིས་ཆང་ས་དང་བཟའ་མི་ཁ་བྲལ་བུ་ཚབ་ལེན་ཕྱོགས་ཕ་མེས་ཀྱི་རྒྱུ་ནོར་ཆ་བགོས་བྱེད་ཕྱོགས་སོགས་ཀྱི་ཐད་རང་རང་གི་ཁྲིམས་དང་ལམ་ལུགས་གཞི་ལ་བཞག་པའི་ཐོག་ནས་བྱེད་བཞིན་ཡིན་འདུག་ཁྲིམས་འཆར་གསར་པ་དེས། ཁ་ཆེ་ཤ་རི་ཡ་ལོ་ཞེས་པའི་ཆོས་ཁྲིམས་ལ་ཉེན་ཁ་བཟོ་བ་དང་ཆུང་མ་མང་པོ་བསྟེན་ཆོག་པའི་ཆོས་ཁྲིམས་དང་འགལ་གྱི་ཡོད་པའི་སྐྱོན་བརྗོད་ཁ་ཆེ་དབུ་ཁྲིད་ཚོས་བྱ་བཞིན་ཡིན་འདུག། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ལ་དྭགས་ས་གནས་སུ་བོད་ཀྱི་ལོ་གསར་སྲུང་བརྩི་ཞུ་ཕྱོགས་དེ་སྔ་དང་ད་ལྟའི་བར་གྱི་ཁྱད་པར་ཐད་ས་གནས་ཡུལ་མིར་དེ་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་གནང་གི་རེད།
བོད་ཀྱི་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་ཤིང་འབྲུག་ལོ་ཡི་ལོ་གསར་སླེབས་ལ་ཉེ་བའི་དུས་ཚོད་དང་བསྟུན་དེ་རིང་འདི་ག་རླུང་འཕྲིན་ཁང་ནས་ལ་དྭགས་ས་གནས་ཀྱི་བོད་མི་ཁག་ཅིག་ལ་ས་གནས་སུ་སྔོན་མ་ལོ་གསར་སྲུང་བརྩི་གང་འདྲ་གནང་གི་ཡོད་པ་དང་དུས་ཀྱི་རིམ་པ་བརྒྱུད་དེ་འགྱུར་བ་ཇི་འདྲ་ཐེབས་ཡོད་པའི་ཐོག་བཀའ་འདྲི་ཞུས་པ་དག་གསན་གནང་ཡོང་བ་ཞུ། ཐོག་མར་ཟླ་བ་དཔལ་འཛོམས་ལགས་ཀྱིས་སྔོན་མའི་དུས་སུ་ལོ་གསར་སྲུང་བརྩི་ཞུ་སྟངས་དེ།
སྔོན་མ་སྔོན་མའི་སྒྲིག་པ་ལྟར་ལོ་གསར་གནང་སྐབས་ཚོ་ཁྱིམ་མཚེས་ལ་གནང་སྐབས་སར་སྐྱོད་རྒྱ

ལོ་གསར་ཟེར་ན་དངོས་གནས་ད་ལོ་གསར་ལས་གསར་བརྩི་བ་ནང་བཞིན་གྱི་ལོ་གསར་ཟེར་ན་མི་ཚང་མ་གིས་ད་དེ་ལས་ཀ་མང་པོ་ཡོད་རྒྱུ་འགྲོ་བ་དང། འདྲེ་གཅིག་ནམ་རྒྱུན་དུ་དུག་ལོག་གསར་བ་ཉོ་ཡ་དང་ད་སྲོལ་རྒྱུན་གྱི་བྱེད་སྟངས་ནང་བཞིན་གྱི་མ་བྱས་ཡ་ཅིག་ཡོད་ར་ཧོན་འདྲེ་འགྲོ་ཆུ་བོ་ར་ད་སྔོན་མ་འགྲོ་ཡ་ཟེར་ན་ད་ཕ་མ་ང་ཚོ་སྔོན་མ་ད་སྤོ་བོ་རྨོ་མོ་ཡིན་ན་རེད་ཕ་མ་ཡིན་གང་ལ་ཡིན་ན་ལོ་གསར་ནི་ཡ་ནི་ལོ་གཅིག་རྒན་པ་ཆགས་ཡ་གི་བརྩི་བ་དེ་ཚོ་ཆུ་བོ་ར་ཡིན་པ་ཡིན་ན་ད་དེང་སང་གཞོན་སྐྱེས་ནང་ལོགས་ལ་ལོ་གསར་སྒང་ནས་ལོ་གཅིག་བརྩི་ཡ་དེ་ནི་མཐོང་མ་མྱོང་ར། སོ་སོ་གི་སྐྱེས་སྐར་ནས་ད་ལོ་གཅིག་རྒན་པ་ཆགས་རེད་བརྩི་ཡ་བྱོས་ར།
ཀརྨ་སྒྲུབ་རྒྱུད་ཆོས་གླིང་དགོན་གྱི་དགེ་ཀརྨ་བརྩོན་འགྲུས་ཕུན་ཚོགས་ལགས་ཀྱིས་ལོ་གསར་འགྱུར་བ་དེ་འདི་ལྟར་གསུངས་བྱུང།
གྲ་རྒྱས་པ་ཞིག་འབྱུང་བའི་གང་ཡིན་ཟེར་ན། ས་ཕྱོགས་ག་བ་ལ་ང་ཚོ་སྤུན་ཕ་མ་སྤུན་མཆེད་རེད་དེ་ནི། ད་ང་ཚོ་དགོན་པ་འདྲ་བོ་ཆགས་ཀྱང་ཆགས་ཡག་པོ་བྱུང་ན་དེ་ནི། ཕྱི་ལོགས་ཁག་ལ་བཞུགས་པའི་གི་གདན་ས་ཁག་བཞུགས་པའི་གི་དགེ་འདུན་པ་རེད་དེ་ནི་གཙོ་བོ་དབུ་བླ་རིན་པོ་ཆེ་རྣམ་པ་རེད་ཚང་མ་ལོ་གསར་སྐབས་དུས་ལ་ངེས་པར་དུ་འཛོམས་ནས་དེ་ནས་འདི་ལ་ནི་སྲུང་བརྩི་དཔེ་མི་སྲིད་ཀྱི་གྲ་རྒྱས་པ་བྱེད་ཀྱི་ཡོད་རེད་མ་ཚད་ང་ཚོ་གི་དེ་ནི་དེང་ལོ་གསར་གི་ཚེས་པ་གཅིག་ཉིན་མོ་ཡིན་ན་དེ་ནི་ད་གཞིས་ཆགས་ཁག་གི་མི་དེ་ཚོ་རིན་པོ་ཆེ་སྐུ་མདུན་བཅར་ཡ་རེད་དེ་ནས་ཡང་ཚང་མ་འདི་ལ་འཛོམས་འཛོམས་བྱས་ནས་དེ་ནས་དེ་འདྲ་བྱས་ནས་གནང་གི་ཡོད་རེད་ལ།

ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས་ཡོད། དེ་ནས་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་ཕྱི་ཚེས་དྲུག་ཉིན། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་མཚམས་བརྒལ་ཏེ་བཙན་བྱོལ་བོད་མིའི་ཐོག་དྲག་གནོན་བྱེད་ཀྱི་ཡོད་པའི་སྙན་ཐོ་ཞིག་གི་འདོན་སྤེལ་གནང་ཡོད་པའི་སྐོར། འབྲེལ་ཡོད་མི་སྣར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་འདི་ཟླའི་ཚེས་དྲུག་སྟེ་རེས་གཟའ་མིག་དམར་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི Press Trust of India ཞེས་པའི་རྒྱ་གར་གྱི་གསར་འགོད་མཐུན་ཚོགས་ཀྱི་ཚོགས་ཁང་ནང་རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་དྲག་གནོན་བྱེད་ཀྱི་ཡོད་པའམ Chinese Transnational Repression of Tibetan Diaspora Community ཞེས་པའི་ཞིབ་འཇུག་སྙན་ཐོ་ཞིག་འདོན་སྤེལ་གནང་བ་དང་སྦྲགས། རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ཏེ་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་དྲག་གནོན་བྱེད་བཞིན་པར། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངོ་རྒོལ་སྐྱོན་བརྗོད་གནང་དགོས་པ་དང་བཙན་བྱོལ་བོད་མིའི་བདེ་འཇགས་སྲུང་སྐྱོབ་གནང་དགོས་པའི་འབོད་སྐུལ་གནང་འདུག་ཡང་སྙན་ཐོ་དེ་དང་འབྲེལ་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་ཁ་སང་ཕྱི་ཚེས་དྲུག་ཉིན་བོད་ཡིག་ཐོག་སྤེལ་བའི་བསྒྲགས་གཏམ་ནང། རྒྱལ་མཚམས་བརྒལ་ནས་གཉའ་གནོན་ནམ་དྲག་གནོན་ཞེས་པ་དེ་ནི་གཞུང་འཛིན་ཞིག་ནས་རང་གི་རྒྱལ་ཁབ་ཀྱི་ས་མཚམས་བརྒལ་ཏེ་རྒྱལ་ཁབ་གཞན་དུ་གནས་སྡོད་མི་སྒེར་པ་དང་ཚོགས་པ་སྒྲིག་འཛུགས་ཁག་གིས་ལས་འགུལ་སྤེལ་རྒྱུ་མེད་པ་བཟོ་ཐབས་བྱེད་ཀྱི་ཡོད་པའི་བྱ་སྤྱོད་ཞིག་ལ་གོ་བ་ཡིན་པ་དང་དེ་ནི་དུས་རྒྱུན་དབང་ཆ་གཅིག་སྡུད་རིང་ལུགས་ཀྱི་གཞུང་འཛིན་ཚོས་རང་གི་གདུག་རྩུབ་དྲག་གནོན་ཆེ་བའི་སྲིད་ཇུས་ཁག་ཐེར་འདོན་བྱེད་མཁན་གྱི་མི་སྒེར་པ་དང། ཚོགས་སྡེ་ཁག་ནུས་མེད་བཟོས་ཏེ་མགོ་བོ་མར་མནན་ཐབས་བྱེད་ཀྱི་ཡོད་པའི་བྱ་སྤྱོད་ལ་ཟེར་གྱི་ཡོད་བཙན་བྱོལ་བོད་མི་རྣམས་ལ་མཚོན་ན་རྒྱ་ནག་དམར་པོའི་གཞུང་གིས་བོད་ནང་གནས་བཞུགས་ཕ་མ་སྤུན་མཆེད་སོགས་ཀྱི་བདེ་འཇགས་གཏའ་མར་བཞག་ནས་བཙན་བྱོལ་ནང་གི་ལས་འགུལ་དང་སྨྲ་བརྗོད་རང་དབང་སོགས་འགོག་ཐབས་སུ་ཤུགས་གནོན་སྤྲོད་ཐབས་བྱེད་བཞིན་པ་མ་ཟད་བོད་མི་རྣམས་ཀྱི་འགྲོ་འདུག་སྤྱོད་གསུམ་ལ་དུས་རྟག་ཏུ་སོ་ལྟ་ནན་པོ་བྱེད་ཀྱི་ཡོད་པ་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་རྒྱ་མིའི་སོ་མྱུལ་སོགས་འགྲེམས་འཇོག་བྱས་པའི་དོགས་གཞི་སོགས་ལ་བརྟེན་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནུས་སྟོབས་དང་བོད་མི་ཕན་ཚུན་དབར་གྱི་ཡིད་ཆེས་ལའང་དོ་ཕོག་ཆེན་པོ་ཐེབས་བཞིན་འདུག་ལ་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་མཚམས་བརྒལ་ཏེ་དྲག་གནོན་བྱེད་བཞིན་པར་བརྟེན་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་གནོད་སྐྱོན་ཐེབས་བཞིན་པ་མ་ཟད་མ་འོངས་པའི་བོད་དོན་ལས་འགུལ་ལའང་གནོད་སྐྱོན་ཚབས་ཆེ་ཐེབས་ཉེན་ཡོད་སྐོར་བཀོད་གནང་འདུག། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་བོད་མི་རྣམས་ལ་དྲག་གནོན་བྱེད་སྟངས་གནད་འགག་ཆེ་གྲས་བཞི་ཡོད་སྐོར་གསུངས་དོན། རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་སྟངས་ཀྱི་ཁོང་ཚོ་གི་ཐབས་བྱུས་ཅིག་ཡོད་ར་བྱེད་སྟངས་གནད་འགག་ཆེ་ཤོས་བཞི་ཅིག་ང་ཚོས་གི་འདུག་ཅིག་ད་ངས་ཀྱི་མདོར་བསྡུས་པ་ཡིན་དང་པོ་དེ་ད་ཅིག་འདི་ཆགས་ཀྱི་འདུག་རྒྱ་ནག་གཞུང་གིས་འབད་བརྩོན་ཤུགས་ཆེན་པོ་ཅིག་བྱེད་ཅིག་ད་བོད་ནང་ལོགས་དང་ཟླ་གང་དང་ཕྱིན་གྱི་བོད་ཀྱི་ཕྱི་ལོགས་གཉིས་ཀྱི་འབྲེལ་བ་འདི་མ་རྩ་མེད་བཏང་ཡ་འདི་དམིགས་ཡུལ་ཅིག་ཅིག་ཁོང་ཚོས་འདི་གིས་ཅིག་ཨ་ནི་ཐབས་བྱུས་མང་པོ་ཅིག་གིས་ཅིག་དྲག་གནོན་ཤུགས་ཆེན་པོ་ཅིག་བྱེད་ཀྱི་འདུག་ར། ཡང་ཁོང་གིས་མུ་མཐུད་ནས་གསུངས་དོན། བཙན་བྱོལ་ནང་བོད་མི་འཐབ་རྩོད་སྒེར་པ་དང་གཞུང་འབྲེལ། གཞུང་ཁོངས་མིན་པའི་ཚོགས་པ་སྒྲིག་འཛུགས་ཁག་དེ་བཞིན་བོད་ནང་གི་བོད་མི་རྣམས་ལ་དམིགས་ནས་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་བརྒྱུད་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་སོ་ཉུལ་རིགས་གཏོང་རྒྱུ་དང་སྤྱི་ཚོགས་ཐོག་སྟངས་འཛིན་བྱེད་བཞིན་པ། སྤྱི་ཚོགས་དྲ་རྒྱའི་ཐོག་ལ་ཡང་སྟངས་འཛིན་གྱིས་དཀྲོག་གཏམ་གྱི་གནས་ཚུལ་རིགས་སྤེལ་ནས་བོད་མིའི་ཁྲོད་མཐུན་སྒྲིལ་ལ་དོ་ཕོག་གཏོང་ཐབས་དང།

ཅ་ཟིང་པོ་བཟོས་ནས་ཕྱི་ཕྱོགས་སུ་གནས་པའི་བོད་མི་རྣམས་ལ་སེམས་ཁམས་ཐོག་ནས་དཀའ་ཉེན་ཆེན་པོ་སྤྲོད་ཀྱི་ཡོད་པ་དང་དེའི་དམིགས་ཡུལ་གཙོ་བོ་ནི་བོད་ཀྱི་ཕྱི་ཕྱོགས་ལ་བོད་དོན་ཞུ་གཏུག་གི་ལས་འགུལ་ལ་དོ་ཕོག་གཏོང་ཐབས་ཆེད་ཡིན་སྐོར་སོགས་གསུངས་ཀྱི་འདུག། ཡང་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་དམར་པོའི་གཞུང་ནས་རྒྱལ་མཚམས་བརྒལ་ཏེ་བཙན་བྱོལ་བོད་མིའི་ཐོག་དྲག་གནོན་དེ་སྔ་ནས་བྱེད་ཀྱི་ཡོད་རུང་ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་གྱི་ལས་འགན་འཁུར་བའི་རྗེས་སུ་ལས་དོན་དེ་སྤེལ་ཤུགས་ཆེ་རུ་གཏང་དགོས་གསུངས་བྱུང། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ལ་སྙན་ཐོ་དེ་འདོན་སྤེལ་གནང་དགོས་པའི་དགོས་པ་རྒྱུ་མཚན་སོགས་ཀྱི་སྐོར་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ད་ལྟ་ང་ཚོས་ཀྱི་དམིགས་ཡུལ་གཙོ་བོ་དེ་སྙན་ཐོ་བཏོན་དགོས་པ་འདི་ད་ང་ཚོས་ཀྱི་ད་ལྟའི་འདི་སྙན་ཐོ་འདི་རྒྱལ་མཚམས་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་བོད་པའི་གི་ཐོག་ནས་ཅིག་གཞི་བཞག་པ་འདི་སྙན་ཐོ་འདི་ཐེངས་མ་དང་པོ་ཡིན་དུས་ཨ་ནི་ང་ཚོས་ཀྱི་འདི། སྙན་ཐོ་འདི་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་གང་མང་མང་གང་འདྲ་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་ག་ལ་གོ་རྟོགས་སྤེལ་ཡ་ད་དེ་ནང་བཞིན་གི་ད་ཕྱི་རྒྱལ་གྱི་དམིགས་ལྷག་པར་དུ་ད་འདི་ཡོད་ར་དམངས་གཙོ་ཡིན་པའི་གཞུང་མང་པོ་བྱུང་ར་ཁོ་རང་ཚོ་ལ་ཡང་ད་འདི་ག་ལ་ང་ཚོས་ཀྱི་ཞུ་གཏུག་བྱས་ཀྱི་ལས་འགུལ་དེ་འདྲའི་མང་པོ་ཅིག་ད་ཆ་བྱེད་འགྲོ་ཀྱི་ཡོད་ལ། ཡང་ཁ་སང་ཕྱི་ཚེས་དྲུག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་འཚོགས་གནང་བའི་གསར་འགོད་ལྷན་ཚོགས་འདིའི་སྐབས་ཨོ་སི་ཁྲེ་ལི་ཡ་ནས་བསྟི་གནས་ཁང་དེའི་ཞིབ་འཇུག་འགན་འཛིན་ཚེ་རིང་མཚོ་མོ་ལགས་ཀྱིས་དྲ་རྒྱ་བརྒྱུད་ནས་ཐད་ཀར་སྙན་ཐོ་འདི་དང་འབྲེལ་ཡོད་སྐོར་བཀའ་མོལ་གནང་བ་མ་ཟད་རྒྱ་གར་གྱི་འཚེ་མེད་ཞི་བའི་ཐབས་ལམ་གྱི་གདམ་ག་ཞེས་པའི་ཚོགས་པ་གསར་འཛུགས་གནང་མཁན་གྱི་དོ་དམ་པ་ལྕམ་རི་བོན་བེ་ནར་ཇི་ལགས་ཀྱིས་བཀའ་སློབ་གསུང་བཤད་གནང་དོན།

དྲག་གནོན་བྱེད་མུས་དེ་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པར་བོད་མི་རྣམས་ཀྱིས་གདོང་ལེན་གནང་ཕྱོགས་སྐོར་སྙན་ཐོ་རྒྱས་པོ་ཞིག་བཏོན་གནང་ཡོད་པ་དང་སྙན་ཐོ་དེ་རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་ཐོག་ནས་གནོན་ཤུགས་སྤྲོད་བཞིན་པ་ཁག་གི་རང་བཞིན་སྐོར་དང་རྒྱ་ནག་དམར་ཤོག་ཚོགས་པས་ཐབས་ལམ་འདྲ་མིན་སྣ་ཚོགས་བརྒྱུད་ནས་དྲག་གནོན་བྱེད་མུས་སྤྱི་དང།

གཉན་འཕྲང་གི་གནས་ཚུལ་མཁོ་སྒྲུབ་བྱ་རྒྱུར་དོ་ཕོག་འགྲོ་ངེས་ཡིན་པ་བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་འགན་འཛིན་བློ་བཟང་རྒྱ་མཚོ་སྲི་ཐར་ལགས་ཀྱིས་གསུངས་ཡོད་པའི་སྐོར། བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ད་འདི་འདྲ Google གི Cache དེ་ད་འཕྲུལ་ཆས་དེ་མེད་པ་ལབ་ནས་རེད་ད་འདི་གི་ཆ་རྐྱེན་དེ་མེད་པ་བཟོས་ཡོད་ཅོག་ལ་འདི་གི་དཀའ་ངལ་གཅིག་ངས་བོད་པ་ཉམས་ཞིབ་པ་ཡིན་ནས་རེད་རྒྱལ་སྤྱིའི་ནང་ལོགས་ཉམས་ཞིབ་པ་ཡིན་ནས་རེད་ད་འདི་ལ་དཀའ་ངལ་གཅིག། ད་ལོ་རྒྱུས་རྩ་མེད་པ་དེ་ཆགས་འགྲོ། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་ལྟ་གོང་དུ་གསན་པའི་སྒྲ་དེ་ནི་བོད་མི་མང་སྤྱི་འཐུས་དང Tibet Action Institute ཞེས་པའི་བོད་དོན་ལས་འགུལ་བསྟི་གནས་ཁང་ནང་དྲ་རྒྱའི་བདེ་འཇགས་ཀྱི་འགན་འཛིན་གནང་བཞིན་པ་བློ་བཟང་རྒྱ་མཚོ་སྲི་ཐར་ལགས་རེད། ཐེངས་འདིའི་འཆད་ཁྲིད་ལེ་ཚན་ནང་ད་ལྟ་ཉེ་ཆར Google འཚོལ་བཤེར་མཉེན་ཆས་ནས Computer ནང་ཡིག་ཆ་གང་རུང་ཞིག་གི་འདྲ་བཤུས Computer དེ་ལས་ལོགས་སུ་ཉར་ཚགས་བྱེད་ས Cache ཞེས་པའི་ཁྱད་ཆོས་དེ་མེད་པ་བཟོས་ཡོད་པ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བློ་བཟང་རྒྱ་མཚོ་ལགས་ལ། Google འཚོལ་བཤེར་མཉེན་ཆས་ཁང་ནས་ད་ལྟ། Cache ཞེས་པའི་ཁྱད་ཆོས་དེ་མེད་པ་བཟོས་ཡོད་འདུག་རང་བཞིན་གྱིས་ཡང་ཁྱད་ཆོས་དེ་མེད་པའི་རྐྱེན་གྱིས། གཅིག་བོད་དོན་ཉམས་ཞིབ་པ་རེད་ཡང་རྒྱལ་སྤྱིའི་ནང་གི་སྤྱི་ཡོངས་ནས་ཉམས་ཞིབ་པ་ཚོར་ཤུགས་རྐྱེན་ཇི་འདྲ་ཞིག་འཕྲད་ཀྱི་ཡོད་མེད་ཐད་བཀའ་འདྲི་ཞུས་པ་ཡིན། བཀྲ་ཤིས་བདེ་ལེགས་བདེ་སྐྱིད་ལགས། ད་ལྟ་གཙོ་བོ་ད་ལྟ Google གྱི Cache ཞེས་བྱ་བ་དེ་གྱི་འགྲོ་སྟངས་དང་ད་ལྟ་དེ་གྱི། ཆགས་སྟངས་དེ་ཅིག་ཧ་གོ་ཡ་གལ་ཆེན་པོ་རེད་བསམ་གྱི་འདུག་ར་གཙོ་བོ་ཉི་མ་དང་པོ་འགོ་བཙུགས་སྟངས་ག་འདྲས་འདྲ་བོ་ཞིག་འདུག་ལབ་ན་ད་དྲ་རྒྱ་འདྲ་བོ་ཞུས་ན་དྲ་རྒྱ་མང་པོ་ཅིག་ག་ལེ་ཡོད་རེད་པ་རྒྱལ་སྤྱིའི་གི་ད་ང་ཚོ་རྒྱ་གར་ནང་ལོ་ཡིན་ན་དྲ་རྒྱའི་གི་ཤུགས་ཚད་ད་ང་ཚོ་ག་ལེ་ཡོད་དུས་སྐབས་ལ་ལུང་པ་མང་པོ་ཅིག་ལ་ཤུགས་ཚད་ག་ལེ་ཡོད་དུས་སྐབས་ལ་ཨ་ནི Google གི Cache བྱེད་རྒྱུ་དེ་ཨ་ནི་ཁོ་རང་ཚོའི་གི་ད Media Rich ལ་ཡོད་རེད་པ། པར་དང་འདི་ཚང་མ་ཤུགས་ཚད་ཆུང་རུ་བཏང་ནས་མགྱོགས་པོ་སྟོན་ཐུབ་ཡོད་དུས་སྐབས་ལ Google གི Search དེ་གི Cache བྱས་ཀྱི་རྒྱུ་མཚན་དེ་གཙོ་བོ་འདི་འདྲའི་འདྲ་བོ་ཞིག་སྒང་གཞི་བཞག་འདུག་ག་གང་ཡིན་ལབ་ན་ས་གནས་མང་པོ་ཅིག་ལ་དྲ་རྒྱ་གི་ཤུགས་ཚད་དེ་འདང་གི་མི་འདུག་ཨ་ནི་ཡང་མཚམས་མཚམས་ས་གནས་ཁ་ཤས་ཅིག་ལ་དྲ་རྒྱ་བཀག་འདྲ་བྱས་ན་ཨ་ནི་ཡང་ཉི་མ་ད་ཁོ་ཚོའི Cache བྱེད་རྒྱུ་དེ་བལྟ་ཡ་འདྲ་བོ་བྱས་བྱས་དུས Cache ལབ་དེ་གི་ད་རྒྱབ་ལྗོངས་འདི་འདྲའི་འདྲ་བོ་ཞིག་སྒང་ཐུག་གི་འདུག་ར་གཙོ་བོ་ཉི་མ་ཉི་མ་དང་པོ་འདྲ་བོ་བྱས་ན་ད་ཡིན་ནའི་ད་ང་རང་སྒེར་གྱི་བསམ་ཚུལ་འདྲ་བོ་ཞུས་ན་ང་ལོ་ཁ་ཤས་ཀྱི་ནང་ལོགས་ངས Google Cache ད་ལྟ་བར་དུ་མ་མཐོང་ནས་རྒྱུན་རིང་པོ་དཔེ་འགྲོ་སོང་ད་ལོ་དྲུག་བདུན་སྔོན་ལ་བསམ་བློ་བཏང་ན་ཨ་ནི་དྲ་རྒྱ་མཚམས་མཚམས་མ་འགྲོ་དུས་སྐབས་ལ Cache བལྟ་ཡ་ད་དེ་འདྲའི་གི་ངས་ཐེངས་མ་གཅིག་གིས་བལྟས་མྱོང་ར་ཡིན་ནའི་ལོ་དྲུག་བདུན་གྱི་ནང་ལོགས་ལ་ངས་ད་ལྟ་བར་དུ Cache བེད་སྤྱོད་བཏང་བ་ཡང་ང་རང་ཞེ་དྲག་ཞེ་དྲག་དྲན་གྱི་མི་འདུག་གང་ཡིན་ཟེར་ན་དྲ་རྒྱ་མང་ཆེ་བ་ཁ་ཐུག་བལྟ་ཡ་ཡོད་པ་བྱས་ཨ་ནི་དེང་སང། རྒྱ་གར་ནང་ལོགས་ནས་དྲ་རྒྱའི་གི་ཤུགས་ཚད་དེ་ཤུགས་ཆེན་པོ་ཡོད་དུས་སྐབས་ལ་དྲ་རྒྱ་དཀའ་ངལ་དེ་ཞེ་དྲག་གི་འཕྲད་ཀྱི་མེད་དུས་སྐབས་ལ་ཨ་ནི cache ལ་བེད་སྤྱོད་བཏང་ཡ་དེ་ཉུང་རུ་འགྲོ་ཤི་འགྲོ་སི་ར་དེ་གཅིག་ཡང་གཅིག་ཞུས་ན་བསམ་སོང་ར། ལགས་འོ་བློ་བཟང་ལགས་ད་ད་ལྟ་བློ་བཟང་ལགས་ཀྱིས་གོང་ལ་ད་ལྟ Google གི cache གི་ཞེས་པའི་ཁྱད་ཆོས་དེ་ཞིབ་ཕྲ་ངོ་སྤྲོད་གནང་པ་རེད་ད་ལྟ་གོང་དུ་བློ་བཟང་ལགས་ཀྱིས་གསུང་ཡག་བྱས་པ་ཡིན་ན་ད་ལྟ་ཁྱེད་རང་སྒེར་གྱི་ངོས་ནས་འདས་པའི་ལོ་དྲུག་བདུན་ནང་ལོགས་ལ cache གི་ཁྱད་ཆོས་འདི་བེད་སྤྱོད་བཏང་མེད་ཅེས་གསུང་གི་འདུག་ཨ་ནི་ད་ལྟ་རྣམ་པ་ཚོ་ད Tibet Action Institute བོད་དོན་ལས་འགུལ་བསྟི་གནས་ཁང་ནང་ལོ་ཕྱག་ལས་གནང་གི་ཡོད་དུས་ལྷག་པར་དུ་དྲ་རྒྱ་བདེ་འཇགས་དང་འབྲེལ་བའི་གི་ལས་དོན་མང་པོ་ཅིག་གཉེར་གྱི་ཡོད་རེད་ཨ་རྣམ་པ་ཚོའི་གི་ད་དུས་རྒྱུན་ནས་ཅིག་ཉམས་ཞིབ་རེད་ཅིག་གནས་ཚུལ་མཁོ་སྒྲུབ་བྱེད་སའི་གི་ཡང་ཁྱད་ཆོས Google མ་ཡིན་པའི་ད་ལྟ cache མ་ཡིན་པའི་གཞན་པ་འདི་འདྲའི་ག་རེ་བེད་སྤྱོད་བཏང་གནང་གི་ཡོད་ན།
ཡིན། ད་ལྟ་ང་ཚོ་བོད་དོན་ལས་འགུལ་ལྟེ་གནས་ཁང་ནས་ནམ་རྒྱུན་ནས་ཉམས་ཞིབ་འདྲ་བོ་ཉམས་ཞིབ་བྱེད་པའི་སྐབས་ལ་ཨ་ནི་གཙོ་བོ་ད་ལྟ་བེད་སྤྱོད་གཏོང་ཡ་དེ་ང་ཚོ Archive dot org ཞུ་ཡ་ཅིག་ཡོད་རེད་དེ་བེད་སྤྱོད་གཏོང་གི་ཡོད་རེད་གང་ཡིན་ཟེར་ན་དྲ་རྒྱ་མང་པོ་ཅིག་ད་ཉམས་ཞིབ་བྱེད་པའི་སྐབས་ལ་ཨ་ནི་དྲ་རྒྱ་དེ་ག་ནས་སླེབས་ཡོད་མེད་ཁུངས་སྐྱེལ་ཡ་དེ་གལ་ཆེན་པོ་དཔེ་ཆགས་ཀྱི་ཡོད་རེད་ར། ཁུངས་སྐྱེལ་བའི་གི་མཚམས་མཚམས་དྲ་རྒྱ་དེ་འདྲ་སླེབས་དུས་སྐབས་ལ་དྲ་རྒྱ་དེ་མེད་པ་ཆགས་འགྲོ་གི་འདུག་ག་ཨ་ནི་ད་གཅིག་བྱས་ན་དུས་ཚོད་རྫོགས་པ་ཡིན་གྱི་རེད་ཡང་མཚམས་མཚམས་ཡང་ལུང་པ་སུ་སུའི་ཀྱི་ལྟ་བ་ལངས་ཕྱོགས་ཡོད་ཀྱི་རེད་ཡང་དྲ་གནས་ཚུལ་ད། ཡིག་ཆ་འདི་ཚོ་ཡང་སྦ་ཡས་ཀྱི་འདི་འདྲ་བྱེད་ཡ་དང་འདི་འདྲའི་དཀའ་ངལ་མང་པོ་ཅིག་ཡོད་དུས་སྐབས་ལ། དྲ་རྒྱ་ཐང་དང Archive dot org ཞུ་ཡ་ཅིག་ཡོད་རེད་འདི་བེད་སྤྱོད་བཏང་ཡག་གི་གལ་ཆེན་པོ་དཔེ་རེད་འདི་ནམ་རྒྱུན་ང་ཚོ་བོད་དོན་ལས་འགུལ་ལྟེ་གནས་ཁང་གི་ཉམས་ཞིབ་བྱེད་པའི་སྐབས་ལ་འདི་བེད་སྤྱོད་བཏང་གི་ཡོད་རེད་བཏང་དགོས་རྒྱུ་མཚན་ག་རེ་རེད་ལབ་ན་རྒྱུ་མ་ཁུངས་འདི་ག་པར་ཡོད་ལབ་ན་ཁུངས་ཀྱི་དྲ་རྒྱ་འདི་མེད་པ་ཆགས་ནའི Archive dot org སྒང་ལ་ཨ་ནི་ཁུངས་འདི་རང་འཇགས་སྡོད་ཀྱི་ཡོད་དུས་སྐབས་ལ་འདི་ངས་ཕྱོགས་གཅིག་ནས་ད་ཉམས་ཞིབ་བྱེད་ཡ་དང་འདི་འདྲའི་ལ་གལ་ཆེན་པོ་རེད་བསམ་གི་འདུག་ར་ག་ནས Citation བྱེད་ཡ་ཆེད་དུ། ད Google གི Cache དེ་མེད་པ་ཆགས་ན་ད Archive dot org ཞུ་ཡས་ཀྱི་དྲ་རྒྱ་འདྲ་བའི་དྲ་རྒྱ་གཞན་པ་གཅིག་གཉིས་ཡོད་ར་ད་འདི་གལ་ཆེན་དཔེ་ཆགས་རེད་བསམ་གི་འདུག་འཛམ་བུ་གླིང་ནང་ལོགས་ར་ད་འདི་ཚོ་མང་པོ་ཅིག་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདྲ་བོ་ད་ཁེ་མེད་ཀྱི་ཚོགས་པ་དེ་འདྲ་ཡིན་དུས་སྐབས་ལ་ད་འདི་ཚོ་གི་དཔལ་འབྱོར་གྱི་གནས་སྟངས་ག་འདྲས་ཆགས་ཡོད་ན་ད་ལྟ་རོ་ཅིག་ན Google གི Search བེད་སྤྱོད་བཏང་ཡ་དེ་ག་ན་ན་ཁོང་རང་ཚོ Search དེ་ཡར་རྒྱས་བཏང་ཡ་ཆེད་དུ Cache བྱེད་དགོས་ར་ད་ཡིན་ནས་ད་འདི་ཁོང་རང་ཚོ་དཔལ་འབྱོར་གྱི་ཁེ་བཟང་ཞིག་ར་མཐོང་གི་མེད་ཙང།

ད་ནི་དྲ་རྒྱའི་གི་ནང་ལོགས་ལ་ལོ་རྒྱུས་དེ་སུས་ཉར་གི་རེད་ལབ་དྲི་བ་ཞིག་སླེབ་རོགས་ད་ད་འདྲ་འགྲོ་ཡོད་ན Google གིས་ཉར་བཞག་ཡོད་ར་ད Google མེད་ན་སུས་ཉར་ཡོད་ན་ད་འདི་འདྲས་གི་ད་དཀའ་ངལ་འདི་འདྲས་འཕྲད་གི་ཉེན་ཁ་ཅིག་ཡོད་རེད་བསམ་གི་འདུག།
ལགས་རེད་ཨ་ནི་བློ་བཟང་ལགས་ད་སྤྱིར་བཏང་ནས་ཅིག་རྒྱ་ནག་ནང་ལོགས་ལ་ཆ་མཚོན་པ་ཡིན་ན་ཅིག Google འཚོལ་བཤེར་མཉེན་ཆས་དེ་བེད་སྤྱོད་བཏང་ཆོག་གི་མེད་པའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད།

ད་དེ་འདྲ Google གི Cache དེ་ད་འཕྲུལ་ཆས་དེ་མེད་པ་ལབ་ནས་རེད་ད་དེ་གི་ཆ་རྐྱེན་དེ་མེད་བ་བཟོས་ཡ་ཆོག་ར་དེ་གི་དཀའ་ངལ་གཅིག་ངས་བོད་པ་ཉམས་ཞིབ་པ་ཡིན་ནས་རེད་རྒྱལ་སྤྱིའི་ནང་ལོགས་ཉམས་ཞིབ་པ་ཡིན་ནས་རེད་ད་དེ་ལ་དཀའ་ངལ་གཅིག་ད་ལོ་རྒྱུས་ཅིག་མེད་པ་དེ་ཆགས་འགྲོ་རོགས་ད་ད་ཛ་བོ་དོ་དྲ་རྒྱ་ནང་ལོགས་ལ་དཀའ་ངལ་ཆེ་ཤོས་ཞིག་ག་ལབ་ན་དྲ་རྒྱ་གསར་བ་གསར་བ་མང་པོ་སླེབས་ཡོད་རེད་གསར་འགྱུར་གསར་བ་སླེབས་ཡོད་རེད་རྙིང་པ་ཁ་ཤས་ཟུབ་འགྲོ་གི་ཡོད་རེད་དྲ་རྒྱ་ཁ་ཤས་མེད་པ་ཆགས་ཡོད་རེད་ཨ་དེ་ཚོ་ཚང་མ་མེད་པ་ཆགས་ན་ཆགས་པ་འདྲ་བོ་ཆགས་འགྲོ་ཡོད་ར་ད་ངས། Google གིས་འདི་ཚོ་ཚང་མ Cache བྱེད་ཀྱི་ཡོད་དུས་སྐབས་ལ་ད་ལོ་རྒྱུས་འདྲ་བོ་ཆེ་དྲ་རྒྱའི་གི་ལོ་རྒྱུས་མང་པོ་ཞིག་ལྷག་བསྡད་ཡོད་ར་ད་འདི་ཚོ་མང་ཆེ་མེད་པ་ཆགས་ཡས་ཀྱི་ཉེན་ཁ་ཅིག་ཆགས་ཡོད་རེད་བསམ་གི་འདུག་གང་ཡིན་ཟེར་ན་ད་དཔལ་འབྱོར་གི་གནས་སྟངས་ཡིན་ནའི་རེད་རྒྱལ་སྤྱིའི་ནང་ལོགས་དྲ་རྒྱ་ཚང་མ Google གིས Search བྱེད་ཡས་གི་ད་འཕྲུལ་ཆས་དེ་བེད་སྤྱོད་བཏང་ཡས་གི་ཆེད་དུ་ཨ་དྲ་རྒྱ་ཚང་མ་ལྟ་གི་ཡོད་ར་ལྟ་གི་ཡོད་དུས་སྐབས་ལ་ཨ་དྲ་རྒྱ་མང་པོ་ཅིག Cache ཆགས་འགྲོ་ཡོད་ར་ད་དེ་འདྲའི་ཅིག་གི་ད་དཀའ་ངལ་འདི་བསམ་བློ་བཏང་ན་ད་ལོ་རྒྱུས་མང་པོ་ཅིག་དྲ་རྒྱ་རྙིང་པ་ཡིན་ནའི་རེད་ད། དེབ་རྙིང་པ་འདི་འདྲའི་དྲ་རྒྱའི་ནང་ལ་བཞག་ཡོད་འདི་འདྲའི་ལྷག་ཡོད་འདི་ནི་ད་འདི་ཚོ་ཚང་མ་འཚོལ་ས་འདི་མེད་པ་འདྲ་བོ་ཆགས་རེད་བསམ་གི་འདུག་ར་ད་འདི་ངས་དཀའ་ངལ་ཆེན་པོ་ཅིག་རེད་བསམ་གི་འདུག་ད་བོད་པའི་གི་གནད་དོན་གཅིག་པོ་མེད་པ་བྱས་རྒྱལ་སྤྱིའི་སྡིངས་ཆ་ནང་ལོགས་ལའི་དཀའ་ངལ་ཅིག་ཆགས་ཀྱི་རེད་བསམ་གི་འདུག་ར།
ལགས་འོ་འདི་མཚམས་འདི་ནས་ཨ་ནི་ད་ལྟ་བློ་བཟང་ལགས་ཀྱིས་ཅིག་བོད་པའི་གནད་དོན་གཅིག་པོ་མ་ཡིན་པར་རྒྱལ་སྤྱིའི་གི་སྡིངས་ཆ་ནང་ལོགས་ལ་ཡང་དཀའ་ངལ་ཞིག་འཕྲད་གི་རེད་གསུང་གི་ཡོང་དུས་དཀའ་ངལ་གཞན་ག་རེ་ག་རེ་འཕྲད་གི་ཡོད་ན། ད་འདི་དང་མཉམ་དུ་དཀའ་ངལ་གཞན་པ་ཅིག་ལབ་ནས་རེད་ད་འདི་གི། དཀའ་ངལ་གཞན་པ་གཅིག་འདི་འདྲས་འདྲ་བོ་ཞིག་རེད་བསམ་གྱི་འདུག་ད། དྲ་རྒྱ་གཅིག་ནང་ལོགས་ལ་གསར་འགྱུར་ཅིག་བཀོད་ཡོད་ན་གསར་འགྱུར་འདི་འགྱུར་བ་བཏང་གི་འདུག་ཨ་མཚམས་མཚམས Edit འདྲ་བོ་བྱས་ནས་འགྱུར་བ་ཞིག་བཏང་འདི་འདྲ་བྱས། ཨ་ནི Cache བྱེད་དུས་སྐབས་མཚམས་མཚམས་ག་རེ་ཆགས་འདུག་ན་གསར་འགྱུར་བརྒྱུད་ལམ་གྱི་གསར་འགྱུར་འདི་ནི་རྙིང་པ་ནང་ལོགས་ག་རེ་བྲིས་འདུག་དེ་སྔོན་ལ་ག་རེ་བྲིས་འདུག་དེ་འདྲའི་བལྟ་ཡ་གྱི་ལམ་ཁ་ཞིག་འདུག་ད་འདི་ཚོ་མེད་པ་ཆགས་ཀྱི་འདུག་འདི་ཡིན་དུས་སྐབས་ལ་གཅིག་ཡང་དཀའ་ངལ་ག་རེ་ལབ་ན། ད་ལྟའི་བཀོད་པའི་གསར་འགྱུར་ཡིན་ནའི་རེད་ད་ལྟའི་བཀོད་པའི་དྲ་རྒྱ་ཅིག་ལ་དྲན་སྐྱོར་བྱས་ན་དེ་ཡང་ཏག་ཏག་མ་བསྡད་རྒྱུ་བྱས་གཉིད་མ་ཞིག་འབའ་ཞིག་ཁྲིད་ཡོད་ན་འདི་མཐོང་ཡ་ཡོད་མ་རོ། དེ་འདྲའི་གྱི་ད་དཀའ་ངལ་ཆགས་རེད་བསམ་ད་འགྱམ་ཤིག་བྱས་ད་འདི་ཡིན་གཅིག་མིན་གཅིག་ང་ཚོ་བོད་པ་དང་འབྲེལ་བ་ཆགས་ཀྱི་ཡོད་རེད་ཡོད་མ་རེད་ལ་དེ་ཡང་ཏེ་སི་གནད་དོན་ཞིག་འབའ་ཞིག་རེད་བསམ་གི་འདུག་ར་ཨ་ནི་འདི་དང་མཉམ་དུ། འདི་དཀའ་ངལ་ཏེ་མྱོང་རོལ་ཡོད་གྲོལ་གང་ཡིན་ཟེར་ན་ར་དེང་སང་དྲ་རྒྱ་མང་པོ་ཅིག་ད་དཔེ་མཚོན་རུ་ཞུས་ན་བོད་ནང་ལོགས་ཀྱི་རྒྱ་ནག་གི་དྲ་རྒྱ་མང་པོ་ཅིག Google Search ཁོ་ར་ནང་ལོགས་ལ་ཕྱིར་ངོ་ལྐོག་ལ་ནི་བཟོས། དཔེར་ན་སོ་སོ་དྲ་རྒྱ་ཞིག་བཟོས་དུས་སྐབས་ལ་ནི search མ་བྱེད་རོགས་བྱེད། search གི index ནང་ལ་མ་བླུགས་རོགས་བྱེད་ལབ་ནས་བཀག། འདི་འདྲའི་བཀག་ཀྱོག་མང་པོ་ཕེབས་འདུག་གང་ཞེ་ན། འདི། བཀག་དགོས་པའི་རྒྱུ་མཚན་གང་ལབ་ན། སོ་སོའི་དྲ་རྒྱ་འདི་རྒྱལ་སྤྱིའི་གི་སྡིངས་ཆ་ནང་ལོགས་ལ་སུ་ཡིན་ནའང་ཚད་མེད་བ་བཟོས་ཡ་གི་ཐབས་ཤེས་ཐོག་ཅིག་བྱས་ནས་འདི་འདྲའི་བྱས་ཀྱོག་མང་པོ་ར། དེ་ཡིན་དུས་སྐབས་ལ་ཡང་ཕྱོགས་གཅིག་ནས་བསམ་བློ་གཞན་པ་ཞིག་བཏང་ན་ཡང་དེ་བོད་ནང་ལོགས་དང་རྒྱ་ནག་གི་དྲ་རྒྱ་དང་འདི་ཚོ་ལ་ག་ཚོད་ཁྱད་པར་འགྲོ་ཡོད་ན་དྲི་བ་ཅིག་གླེང་གི་འདུག་གང་ཞེ་ན། བོད་ནང་ལོགས་འགྲོ་ཡོད་ན་ད་ད་ལྟ་གོ་ཆུང་ནས་རྒྱ་ནག་གི software གི་འཕྲུལ་ཆས་དང་མ་གཞི Google འདི་ཚོ་ཡང་ཧང་སང་བེད་སྤྱོད་ཆེན་པོ་ཡི་ཞེ་དྲག་ཞེ་དྲག་དུ་མཐོང་གི་མི་འདུག་ང་རང་སྒེར་གྱི་བསམ་ཚུལ་རུ་ཞུས་ན་རོ། དེ་ཡང་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན Google མཉེན་ཆས་ཚོང་དོན་ལས་ཁང་གི་འཚོལ་ཞིབ་འབྲེལ་མཐུད་པ Danny Sullivan ལགས་ཀྱིས་ཁོང་གི་སྤྱི་ཚོགས་དྲ་ལམ X ཐོག་དེང་སྐབས་འཛམ་བུ་གླིང་ཁྱོན་ཡོངས་ནང་དྲ་རྒྱའི་ནུས་པ་ལ་སོགས་པ་གང་ཅིའི་ཐོག་ནས་ཡར་རྒྱས་ཤུགས་ཆེ་ཕྱིན་ཡོད་སྟབས Google འཚོལ་བཤེར་མཉེན་ཆས་ནས་ཡིག་ཆ་གང་རུང་ཞིག་གི་དྲ་བཤུས་ཉར་ཚགས་བྱེད་ས Cache ཞེས་པའི་ཁྱད་ཆོས་དེ་མེད་པ་བཟོས་རྒྱུ་ཐག་གཅོད་བྱས་ཡིན་པ་བརྗོད་འདུག། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། Australia CBS རྒྱལ་ཡོངས་རླུང་འཕྲིན་ཁང་ནང་བོད་སྐད་སྡེ་ཚན་གསར་འཛུགས་བྱས་ནས་ལོ་དྲུག་ཙམ་འགྲོ་གི་ཡོད་ཅིང་དེ་རིང་གི་མི་རབས་གསར་པའི་ལེ་ཚན་ནང་བོད་སྐད་སྡེ་ཚན་གྱི་འགན་འཁུར་བ་སངས་རྒྱས་ལགས་སུ Australia བོད་སྐད་རླུང་འཕྲིན་སྡེ་ཚན་ཆེད་འཛུགས་བྱས་པའི་རྒྱབ་ལྗོངས་དང་ལས་རིམ་དེ་བཞིན་རྒྱང་སྲིང་གི་ནང་དོན་བཅས་ཀྱི་སྐོར་འདི་གའི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཀྱིས་གནད་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་གནང་གི་རེད།
འདས་པའི་ལོ་ངོ་བཅུ་ཕྲག་ལྷག་ནས་བཟུང་ཨོ་སི་ཀྲོ་ལི་ཡའི་ནང་རྒྱ་གར་གྱི་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ནས་ཆབ་སྲིད་བཙོན་ཟུར་གཙོ་བོར་གྱུར་པའི་བོད་མི་སྐྱབས་བཅོལ་དུ་གནས་སྤོ་བྱེད་མཁན་གྱི་གྲངས་འབོར་ཇེ་མང་དུ་འགྲོ་བཞིན་ཡོད་པ་རེད། ཨོ་སི་ཀྲོ་ལི་ཡའི་རྒྱལ་ཁབ་དེ་བཞིན་མི་རིགས་སྣ་མང་ལས་གྲུབ་པའི་སྤྱི་ཚོགས་ཤིག་ཡིན་སྟབས་ཨོ་སི་ཀྲོ་ལི་ཡའི་གཞུང་གི་ངོས་ནས་མི་རིགས་སོ་སོའི་ངོ་བོ་དང་ཁྱད་ཆོས། རིག་གཞུང་དང་རིག་གནས་སོགས་ལ་བདག་གཅེས་སྲུང་སྐྱོབ་ཀྱི་ལས་དོན་མང་དག་ཞིག་ཡོད་པའི་ཁོངས་སུ SBS ཞེས་ཨོ་སི་ཀྲོ་ལི་ཡའི་དབུས་རྒྱལ་ཡོངས་བརྙན་འཕྲིན་ལས་ཁང་ནང་དུ་ཡང་སྐད་གདངས་མི་འདྲ་བ་བདུན་ཅུ་ལྷག་གི་གསར་འགྱུར་དང་གནས་ཚུལ་རྒྱང་བསྲིངས་བྱེད་བཞིན་འདུག་ལ་ཉིས་སྟོང་བརྒྱ་མེད་བཅོ་བརྒྱད་ལོར་རླུང་འཕྲིན་ལས་ཁང་ནང་བོད་སྐད་རླུང་འཕྲིན་སྡེ་ཚན་འགོ་འཛུགས་བྱས་ཡོད་འདུག་དེ་རིང་གི་ལས་རིམ་དེའི་ཐོག་ཨོ་སི་ཀྲོ་ལི་ཡའི་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་འཁུར་བ་གྲོང་ཁྱེར་སིད་ནི་ན་བཅའ་བཞུགས་གནང་བའི་སངས་རྒྱས་ལགས་སུ་གནད་འདྲི་ཞུས་པར། བོད་སྐད་སྡེ་ཚན་དེ་བཞིན་ཨོ་སི་ཀྲོ་ལི་ཡའི་རྒྱལ་ཡོངས་རླུང་འཕྲིན་ལས་ཁང་ནས་ཡུལ་དེ་ན་བོད་མིར་དམིགས་ནས་ཆེད་འཛུགས་བྱས་པ་ཞིག་ཡིན་ཞིང་ད་ལྟའི་ཆར་བོད་སྐད་ཀྱི་ལས་རིམ་འདི་བཞིན་གཙོ་བོ Podcast འམ་སྒྲ་སྐད་གསར་འགྱུར་དང་དྲ་ཐོག་ནས་གནས་ཚུལ་འགོད་པའི་གཙོ་བཟུང་བྱེད་བཞིན་ཡོད་པ་སོགས་བོད་སྐད་སྡེ་ཚན་གྱི་བྱུང་རིམ་ངོ་སྤྲོད་གནང་བྱུང། ང་ད་ལྟ་དེའི་ལས་ཀ་བྱེད་ས་དེ SBS བོད་སྐད་སྡེ་ཚན་དེ Australia ནང་ལོགས་ལ་གཞུང་འབྲེལ་གྱི་གསར་ཁང་ཆེ་ཤོས་ཨ་ནི SBS གསར་ཁང་གི

ཁྱབ་ཁོངས་འདྲ་པོ་དེ་ཡིན་ན་ད་གཙོ་བོ་ཁོ་ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་ཡོད་ཆོག་གི་བོད་པ་མི་རིགས་ཆེད་དུ་ཨ་ནི་དེ་གསར་འགྱུར་དང་གནས་ཚུལ་ག་འདྲ་སྤེལ་བ་ཡིན་ནའི་ཨ་ནི་གཙོ་བོ་ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་ཡོད་ཆོག་བོད་པ་དེ་ཚོ་ལ་ཨེ་ཕན་ཐོགས་ཀྱི་འདུག་མི་འདུག་དེ་ཚོ་དང་འབྲེལ་བ་ཆགས་ཀྱི་འདུག་མི་འདུག་ཨ་ནི་གཙོ་བོ་འོ་དེ་འདྲ་འདྲ་བོ་ཅིག་ལྟ་དགོས། བོད་སྐད་སྡེ་ཚན་དེ་ཡིན་ན་ད་ཨ་ནི་ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་ད་ལྟ་བོད་པ་མི་འབོར་ལ་ཆ་བཞག་ནས་ཨ་ནི་ཁོ་ཚོ་གི་གི་ཆུ་ཚོད་མང་ཉུང་ཡིན་ན་རེད་ཁོ་ལས་རིམ་དེ་ཁོ་བོ་རྒྱ་ཆེ་ཆུང་དེ་འདྲས་སྤྲད་དགོས་རེད།

མི་འབོར་མང་པོ་ཞིག་ཁོ་ཚོ་དེ་ལས་བབས་ཀྱི་ཐོབ་ཐང་དང་ཁོར་ཡུག་གཞི་རྒྱ་ཆེན་པོ་ཡིན་ཙང་དེ་ཚོ Radio སྒང་བཏང་ཐུབ་དགོས། ཁོ་དགའ་བོད་སྐད་ད་ལྟ་དེ་ཁོ Radio སྒང་ད་ལྟ་འགྲོ་ཐུབ་ཡོད་མ་རེད་གང་ཡིན་ཟེར་ན་ཁོ Radio སྒང་བཏང་ཨ་ནི་ཡང་ཁོ་ལས་རིམ་རྒྱ་ཆེན་པོ་རེད་ཨ་ནི་ཁོ་ལས་ཀ་བྱེད་ནས་དང་ཁོ་གནས་ཚུལ་མང་པོ་ཞིག་ཁོ་དེ་བཟོ་ཐུབ་དགོས་ཡོད་རེད་ད་ལྟའི་ཆར་དེ་ཁོ Podcast གཅིག་པོ་བྱ་དགོས། ཡང་སངས་རྒྱས་དཀོན་མཆོག་ལགས་ཀྱིས་ཨོ་སི་ཀྲོ་ལི་ཡའི SBS རྒྱལ་ཡོངས་རླུང་འཕྲིན་ལས་ཁང་ནང་བོད་སྐད་སྡེ་ཚན་གྱི་རྒྱང་སྲིང་གི་དུས་ཚོད་དང་གསར་འགྱུར་གྱི་ནང་དོན་སྐོར་འགྲེལ་བརྗོད་གནང་བར། ང་ཚོ་ལས་ཀ་དེ་རེད་ཨ་ནི་བདུན་ཕྲག་རེ་རེ་ལ་ཁོ་ཆུ་ཚོད་ངེས་ཅན་ཅིག་ཡོད་རེད་ཨ་ནི་ཆུ་ཚོད་དཔེར་ན་ཆུ་ཚོད་བཞི་དང་ཆུ་ཚོད་བརྒྱད་ཟེར་ལས་ཀ་བྱེད་དགོས་ཡ་དེ་འདྲས་ཡོད་རེད་ཨ་ནི་དེའི་ནང་ལོགས་ལ་ཨ་ནི་ཁོ་ཚོ་ནི་མཚམས་མཚམས་ཁོ་ཚོ་གསར་ཁང་རང་གིས་གཏན་འབེབས་བྱས་ནས་ཨ་ནི་ཁོ་གནས་ཚུལ་དེ་ཚོ Translate ཞུ་དགོས་ཡ་དང་དེ་འདྲས་ཁོ་གནས་ཚུལ་ཁོ་ཞེ་དྲག་པ་དེ་འདྲས་ཡོད་རེད་ཨ་ནི་མཚམས་མཚམས་ཡང་གསར་འགོད་པ་སོ་སོ་རང་ངོས་ནས་ཨ་ནི་བཅར་འདྲི་ཞུ་ཡ་དང་ཨ་ནི་ཡང་ཆེད་སྒྲིག་འགོད་པ་དེ་ཚོ་ལ་དེ་ག་ཡོད་ལ་ཡོད་འབྲེལ་བ་ཆགས་ཆོག་དེ་དེ་ཚོ

ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་སྡོད་མཁན་གྱི་མི་རིགས་དེ་ཚོ་གི་ཨ་ནི་ལོ་རྒྱུས་དེ་ཚོ་ཡི་མི་མང་ལས་ན་རེ་ཚོ་ད་ཚོ་བོད་སྐད་སྦྱང་མཁན་དང་བོད་སྐད་གང་ཉན་ནི་དེ་ཚོ་ཆགས་དགོས་ར་ཨ་ནི་དེ་ཚོ་གི་ངོ་སྤྲོད་བྱས་ཏེ་གཙོ་བོ་ལས་འགན་འདྲ་བོ་དེ་དེ་འདྲ་འདྲ་བོ་གཅིག་ཆགས་དེ་ར། གཞན་པ་གཅིག་དེ་ནི་མཚམས་སུ་གི་བོད་པ་གཞན་པ་དེ་ཚོ་གི་དྲི་བ་འདྲ་བོ་ཡོང་གི་འདུག་ཨ་ནི་ག་རེ་ཟེར་ན་གནས་ཚུལ་དེ་འདྲ་དེ་འདྲ་ཡིན་འདུག་ཨ་ནི་དེ

ཨ་ཨོ་སི་ཁྲུ་ལི་ཡ་རང་ལ་གནས་སྡོད་བྱེད་པའི་བོད་མི་དང་ནི་དེའི་བོད་སྐད་སྦྱང་མཁན་དེ་ཚོའི་ཁེ་ཕན་གྱི་ཆེད་དུ་གཙོ་ཆེ་བོ་ཀྱི་ཆ་བྱད་དེ་ཨ་ནི SBS བོད་སྐད་སྡེ་ཚན་བཙུགས་དགོས་དོན་དེ་ཨོ་སི་ཁྲུ་ལི་ཡ་གི་འོ་དེ་གི་རྩ་ཁྲིམས་ནང་ལོགས་ལ Multicultural དང Multilanguage ལབ་སྟེ་ཨ་ནི་ཨོ་སི་ཁྲུ་ལི་ཡ་ནང་ལོགས་ཡོད་པའི་རིག་གཞུང་སྣ་འཛོམས་དང་སྐད་ཡིག་སྣ་མང་སྲུང་སྐྱོབ་བྱེད་དགོས་ཡོད་རེད་དེ་འདྲས་བཀོད་ཡོད་རེད། ཨ་ནི་དེ་འདྲ་སོང་ཙང་ཨ་ནི་ཁོ་གི་མང་ཉུང་ལ་མ་ལྟོས་པར་ཨོ་སི་ཁྲུ་ལི་ཡ་ནང་ལོགས་ཡོད་ཆོག་གི་ཨ་ནི་བོད་སྐད་སྦྱང་མཁན་ནི་དེའི་སྟོང་ཕྲག་ཁ་ཤས་ཀྱི་མི་ཚད་མེད་པ་ཡིན་ནའི་ཨ་ནི་དེ་ཚོ་གི་ཐོབ་ཐང་འདྲ་བོ་གི་གཙོ་བོ་དམིགས་བསལ་འགྲོ་གི་དེ་ཚོ་རང་ཆགས་དགོས་ཤིག་མ་གཏོགས་ཨ་ནི་དེར་ཡེབ་ཡི་གོ་ད་དེ་ས་གནས་གཞན་པ་ལ་ཡོད་ཆོག་བོད་པ་ཡིན་ན་འདྲ་ཨ་ནི་གི་བོད་ནང་ལ་ཡོད་ཆོག་བོད་པ་དེ་ཚོ་གི་ཆེད་དུ་ད་གི Australia གཞུང་གི་ད་གི་རང་དབང་མི་འདུག་འགྲོ་བ་མིའི་ཐོབ་ཐང་མི་འདུག་ཨ་ནི་སྐད་ཡིག་ཉམས་ཆག་འགྲོ་གི་འདུག་ལབ་ཨ་ནི་གཙོ་བོ་དམིགས་བསལ་འགྲོ་གི་དེ་ཆགས་ཀྱི་ཡོད་མ་རེད་དེ་སོང་ཙང་ཨ་ནི་ང་ཚོ་གི་ལས་ཀ་བྱེད་ནི་གསར་འགོད་པ་ཡིན་ནའི་ཁོ

དེ་ཚོ་ཕན་ཐོགས་ཆེན་པོ་ཡོང་གི་འདུག་ཨ་ཡིན་ནའི་ཁོ། ཨེ་ཤི་ཡ་རླུང་འཕྲིན་ནང་ལོགས་ལས་ཀ་བྱས་པ་དང་ད་ལྟ་ཀྱི SBS བོད་སྐད་སྡེ་ཚན་ནང་ལས་ཀ་བྱས་པ་གཉིས་དེ་ཡང། གནས་ཚུལ་མང་པོ་ཅིག་རྦད་ལོགས་ཀ་ཆགས་ཀྱི་འདུག་ཅི་ནས་ག་རེ་ཆགས་ཀྱི་འདུག་ཟེར་ན། ཨ་ནི་སྔོན་མ་ཨེ་ཤི་ཡ་རླུང་འཕྲིན་ལ་ལས་ཀ་བྱེད་དུས་ཨ་ནི་ཀྱི་སྒང་གི་ད་ཀྱི་རྩོམ་སྒྲིག་པ་རེད་འགན་འཛིན་རེད་ཚང་མ་བོད་པ་ཆགས་དགོས་དུས་ཨ་ནི་གནས་ཚུལ་ག་རེ་ཡིན་ནའི་ཁོ་ཡར་ཞུ་བདེ་པོ་བྱས་ག་རེ་ཡིན་ནའི་ཨ་ཀྱི་བོད་པ་རང་གི་ཁོ་སྤྱི་ཚོགས་ཀྱི་གནས་སྟངས་རེད་དེ་ཚོ་ཁོ་ཡར་མགོ་ཚོད་དུས་ཨ་ནི་ཁོ་ཕན་ཚུན་འབྲེལ་བ་བྱེད་བདེ་པོ་འདྲ་པོ་ཆགས་ཀྱི་འདུག་ཡིན་ནའི་ད་ད་ད། SBS ནང་ལོགས་ལས་ཀ་བྱེད་མཁན་བོད་མི་ད་ལྟ་ང་གཅིག་པུ་མ་གཏོགས་གཞན་པ་ཚང་མ་ཨ་ཀྱི་འགན་འཛིན་རེད་དེ་ཚང་མ་གོ་དབྱིན་ཇི་དང་མི་རིགས་གཞན་པ་ཆགས་ཡོད་དེ་ཨ་དེ་ཚོར་གྱིས་ཁོ་མ་ཨེ་ཤི་ཡ་རླུང་འཕྲིན་ཁང་ལས་ཀ་བྱེད་པ་ནང་བཞིན་གྱི་འགྲེལ་བཤད་མཇལ་དེ་ཚོ་ཁག་པོ་རེད་ཆ་དེ་རྒྱ་ཨ་ནི་ཁོ་ཚོ་ཡིན་ན་གྱིས་བོད་པ་རང་གི་སྐོར་གནས་ཚུལ་ཞེ་དྲག་མགོ་ཚོད་ཀྱི་ཡོད་མ་རེད་འདི་ཡིས་མ་འདྲ་བ་ཆགས་འདུག་ད་ཨ་ནི་གཉིས་པ་དེ་ད་ལྟ་ཨོ་སི་ཀྲོ་ལི་ཡ་ནང་ལོགས SBS བོད་སྐད་སྡེ་ཚན་ནང་ལས་ཀ་བྱེད་དུས་ཨ་ནི་ག་རེ་ཡིན་ནས་ཁོ་མ་བོད་པ་གི་ཏག་གི་ལས་ཁུངས་དེ་ཚོར་ལས་ཀ་བྱེད་པ་དང་འདྲ་གི་མི་འདུག་གང་ཡིན་ཟེར་ན

ཡིད་ནི་ཀུའི་གཞན་པ་མཉམ་དུ་སྐུ་བུམ་པ་མཉམ་ཞུགས་བྱས་ནས་འགྲོ་ཐུབ་ཀྱི་འདུག་པ་བསམ་པ་ཡིན། མཚམས་དང་དེའི་སྤོབས་པ་འདྲ་པོ་དང་དགའ་ཚོར་འདྲ་པོ་ཞིག་སྐྱེ་གི་འདུག་ཟེར་བ་ཨ་གཉིས་ནི་ཨོ་སི་ཀྲོ་ལི་ཡ་ནང་ལོགས་ལ་བོད་སྐད་དང་བོད་ཡིག་ཁོར་ཡུག་དེ་དཔེ་ཆུང་ཆུང་རེད་ཡིན་ནའི། ད་སོ་སོ་གི་འཇོན་ཚད་འཕེར་ཚད་གི་གི་ག་གྱིས་ན་ཁོ་ཨ་ཀྱི་ཚིག་གྱིས་ལི་མི་མས་ནའི་ཁོ་བོད་ཡིག་ནང་ལོགས་བྲིས་ཨ་ནི་ཁོ་དྲ་ཐོག་ལ་སྤེལ་ཨ་ནི་ཀློག་མཁན་མི་བཅུ་བཅོ་ལྔ་དེ་མི་ཚེ་མ་བྱུང་བ་ཡིན་ནའི་དཔེ་ཞིག་ཡིན་ན་དེ་ད་ཚེ་གོ་མ་རེད་དེ་ཡིན་ནའི། གང་ལྟར་ག་རེ་ཡིན་ནའི་མས་ནའི་ཁོ་བོད་ཡིག་གི་སྒང་ནས་ཨ་ནི་ལྟས་ཚིག་གིས་སོ་སོ་ངོས་ནས། ཞིག་བྱེད་ཐུབ་ཀྱི་འདུག་པ་བསམ་པ་གི་སྤོབས་པ་འདྲ་དང་དགའ་ཚོར་འདྲ་དེ་ཡོང་གི་འདུག། ཨོ་སི་ཀྲོ་ལི་ཡའི་ཨེས་བྷི་ཨེས་རླུང་འཕྲིན་ལས་ཁང་གི་བོད་སྐད་ཐོག་གི་རྒྱང་སྲིང་ལས་རིམ་འདི་རླུང་འཕྲིན་ལས་ཁང་གི་དྲ་རྒྱ་ཙམ་དུ་མ་ཟད་ཧྥེས་སྦུག་ངོ་དེབ་དང WhatsApp སྐད་འཕྲིན་ལ་སོགས་པའི་སྤྱི་ཚོགས་དྲ་སྦྲེལ་དུ་གསན་གཟིགས་དང་ལྟ་ཀློག་ཐུབ་ཀྱི་ཡོད་འདུག་ལ་དེ་ལྟར་ལྟ་ཀློག་གནང་མཁན་ཡང་གང་འཚམ་འབྱུང་བཞིན་ཡོད་པ་གསུངས་བྱུང། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།